དང། འོབས་དེ་སྒང་ལ་ཕར་བྲོས་མ་འགྲོ་བ་བྱས། ཨ་ནི་མཇུག་གུ་དེ་གཏང་རག་མཎྜལ་ཕུལ། ཨ་ནི་ཅིག། སྨོན་ལམ། གསུང་གི་འདུག་པ། གི། བི་གའི་བསྟན་པ་རྒྱས་པའི་སྨོན་ལམ་དང། འོ་དང་ལམ་རིམ་སྨོན་ལམ་དང་འོ་དེ་ཚོའི་སྨོན་ལམ་གསུང་ཡ་དེ་བསྔོ་བ་བྱས་ཡ་དེ་མཇུག་དུ་ཐུན་མོང་དུ་བྱས་ཡ་དེ་རེད་ག་དུས་ཡིན་ན་དེ་འདྲ་ཅིག་རེད། མཇུག་དུ། ད་དང་པོ། ཆོས་ཉན་པའི་ཚུལ་དེ་རེད། ཆོས་ཉན་པའི་ཚུལ་དེ་ལ་དེ་ནི། དང་པོ། ཐོས་པའི་ཕན་ཡོན་དེ་ཧ་གོ་དགོས་རེད།

ཐོས་པ་གཏི་མུག་མུན་སེལ་སྒྲོན་མེ་ཡིན་གསུངས་པའི་འདྲ་པོ་དང་འོ་ད་དེ་ཚོ་མར་བསམ་བློ་བཏང་ཐོས་པ་ཟེར་ཡ་དེ་ཞེ་དྲག་གི་གལ་ཆེན་པོ་རེད་ཐོས་པའི་ཤེས་རབ་དེ་སོ་སོའི་རྒྱུད་ལ་སྐྱེད་ཡ་དེ་ཞེ་དྲག་གལ་ཆེན་པོ་རེད་བསམ་པ་བྱས་ནས་ད་འོ་དེ་ཚོ་མ་བསམ་ནོ་དང། ཨཱ་ནི། ཐོས་པའི་ཕན་ཡོན། ད་ཐོས་པའི་ཕན་ཡོན་བྱས་ནས་ད་ཐོས་དགོས་རེད་པ་དང་ཆོས་ཉན་དགོས་རེད་པ་དང་དེ་སྒང་ལ་དེ་ནི་བི་གའི་ཆོས་དང་ཆོས་སྨྲ་བ་ལ་དེ་ནི་རིམ་གྲོ་ཇི་ལྟར་བྱ་བ། རིམ་གྲོ། ད་དེ་ལ་དེ་ནི་བྱང་སའི་སྐབས་སུ་འོ་ད་དེ་ནི་ཀུན་ནས་ཉོན་མོངས་པ་མེད་པ་དང་དེ་ནི་གནས་ལྔ་ཡིད་ལ་བྱེད་པ་གསུངས་རེད། ཀུན་ནས་ཉོན་མོངས་པ་མེད་པ་གནས་ལྔ་ཡིད་ལ་བྱེད་པའི་སྒོ་ནས་ད་ཆོས་ཉན་རེད་ད་ག་རེ་ཟེར་ད་ཆོས་ད་ཆོས་སྨྲ་བ་ལ་དེ་རིམ་གྲོ་བྱས་ཡ་དེ། ཀུན་ནས་ཉོན་མོངས་པ་མེད་པ་ཟེར་བའི་ཉོན་མོངས་དེ་ལ་ཁེངས་པ་ང་རྒྱལ་གྱི་ཉོན་མོངས་པ་མེད་པ་དང་རང་གི་དགེ་བའི་བཤེས་གཉེན་ལ་ཁྱད་གསོད་པའི་ཉོན་མོངས་པ་མེད་པ་ཉོན་མོངས་པ་མེད་པ་གཉིས་ཐོག་ནས་ཉན་དགོས་ཀྱི་རེད། ད་དེ་ནང་ནས་པའི་ཁེངས་པའི་བ་དང་ཁེངས་པ་དང་བྲལ་བ་ང་རྒྱལ་དང་བྲལ་བའི་སྒོ་ནས་ད་ཉན་སྟངས་དེ་ལ་ཨ་ནི་དུས་སུ་ཉན་པ། འགྲོ་ད་ཕི་གའི་དགེ་བའི་བཤེས་གཉེན་ཁོམ་དུས་བལྟས་ནས་ཡག་པོ་ཅིག་སང་འདྲ་པོ་ཡག་པོ་ཅིག་བལྟས་ནས་ཆོས་ཞུ་དུས་གང་དུས་ཚོད་ཏག་ཏག་རན་གྱི་འདུག་པས་འོ་ད་ཕི་གའི་བྲེལ་བ་ཡོད་ན་མེད་ན་དགེ་རྒན

བི་གའི་ཀུན་ནས་ཉོན་མོངས་པ་མེད་པ་ཟེར་དེ་ཡོང་གི་ཡོད་མ་རེད། ང་རྒྱལ་དེ་རེད་དེ། ང་རྒྱལ་ཟེར་ཡ་དེ་དོན་དག་སོ་སོའི་གལ་ཆེ་ཡ་འདྲ་པོ་ཅིག་བྱས་ཏེ་དེ་འདྲའི་བྱས་ནས་ཆོས་ཉན་ནས་འགྲིག་གི་ཡོད་མ་རེད། རེད་པ་ད། འོ་དེ་འདྲ་ཡིན་ཙང་ཁེངས་པ་དང་བྲལ་བ། མ། ལྷག་པར་དུ་ཡང་བའི་ཆོས་ཉན་པའི་ཁ་ཐུག་ལ་བི་གའི་ང་རྒྱལ་མེད་པ་བྱས་ནས་ཉན་དགོས་ཀྱི་ཡོད་རེད། དེ་གལ་ཆེ་ཤོས་ཅིག་ང་རྒྱལ། ང་རྒྱལ་གྱི་བི་གའི་གོང་བུ་ལ་ཡོན་ཏན་གྱི་ཆུ་བོ་མི་ཆགས་གསུངས་པ་རེད། བཀའ་གདམས་གོང་མ་ཚོ་གིས་གསུངས་པ་ནི་བི་གའི་རེད་པ་ད། བི་གའི་དབྱར་ཁ་ལ་བི་གའི་ཆར་པ་གཏོང་མགོ་བཙུགས་ཡོང་དུས་སྒང་ལ་ཨ་ནི་རི་སྒང་ལ་བུད་པ་ཡིན་ན་སེར་ཆི་ཆི་ཟེར་རྩྭ་མེད་པ་བྱས་ཨ་ལས་དང་པོ་དབྱར་ཁ་མ་ཚུགས་གོང་ལ་རེད་པ་ཨ་ནི་གང་ས་ཅིག་ལ་རྩྭ་སྔོ་ཐིང་ཐིང་གིས་ཁེབས་ནས་ཡོང་གི་འདུག་རྩྭ་སྔོན་པོ་དེ་ག་ནས་དང་པོ་སྐྱེས་ཡོང་གི་འདུག་ཟེར་དུས་གཤོང་གཤོང་ག་ཡོད་ག་ནས་ཡང་རྩྭ་སྔོ་ཆི་ཆི་སྐྱེ་གི་ཡོད་པ། དང་པོ་གཤོང་གཤོང་ཡོད་ས་དེ་སྒང་སྒང་དེ་ཚོ་སེར་གོ་གོ། རེད་པ་དེ་སྐྱ་ཚོག་ཚོག་བྱས་བསྡད་བསྡད་ཀྱི་རེད་པ། ག་རེ་ཟེར་གཤོང་གཤོང་ནང་ལ་ཡ། གཤོང་གཤོང་ཡིན་ཙང་ཁོའི་ནང་ལ་ཆུ་འཁྱིལ་འགྲོ་གི་ཆར་པ་འདྲ་བ་བཏང་ཡིན་ན་ག་རེ་ཆུ་འདྲ་བབས་ཡིན་ན་དེའི་ནང་ལ་འཁྱིལ་ཙང་ཆུ་འཁྱིལ་ས་དེ་ནི་རྩྭ་སྔོ་ཐིང་ཐིང་སྐྱེ་གི་ཡོད་རེད་པ། བྱས་ཙང་སྒང་སྒང་ཡོད་ན་རྩྭ་སྐྱེ་གི་མ་རེད། འོ་དེ་ནང་ད་ང་རྒྱལ་ཟེར་དེ་གོང་གོང་ཟེར་རེ་བྱེད་རོ་ད་ང་རྒྱལ་ཟེར་དེ་གོང་གོང་ཡིན་ཙང། ང་རྒྱལ་གི་པའི་གོང་བུ་ལ་གོང་བུ་གི་སྒང་ལ་ཡོན་ཏན་གྱི་ཆུ་བོ་བླུགས་ན་ཆགས་གི་མ་རེད་པ་ད་གོང་བུ་རིལ་རིལ་སྒང་ལ་ཆུ་བླུགས་བཞག་ན་ཐག་ཐག་ཐག་ཟེར་གི་རེད་མ་གཏོགས་ཐོབ་ཐོབ་ཐོབ་ཐོབ་ཟེར་ཐོབ་ད་ཐོབ་དྲག་རེ་གོ་གི་ཡོད་ན་ད་རེད་པ་ད་ཐོབ་ཐོབ་གི་རྣམ་གྲངས་རེ་གཅིག་གོ་གི་ཡོད་ན་ད་རེད་པ་ད་ཡི་གེ་རང་ད་གཅིག་པ་ཡིན་མིན་མི་ཤེས་ཏེ་སྒྲ་དེ་གཅིག་པ་རེད་བ་ཐོབ་ཐོབ་གི་རྣམ་གྲངས་རེ་གཅིག་གོ་གི་ཡོད་ན་ད། གོང་བུ་སྒང་ལ་ཆུ་བླུགས་བྱས་ན་ཐོབ་ཐོབ་ཐོབ་ཐོབ་ཐོབ་མང་པོ་ལབ་གི་རེད་དེ་ཁོ་བསྡད་གི་མ་རེད། ང་རྒྱལ་ཡོད་རེད་བ་འོ་དེ་རེད། བྱས་ཙང། དེ་གི་ང་རྒྱལ་གི་ཁེངས་པ་དང་བྲལ་བ་དེ་གི་དྲུག་ཡོད་རེད་ཉན་སྟངས་དེ་དུས་སུ་ཉན་པ། ད་དེ་ནས་བཀུར་སྟི་བྱེད་པ། ད་བླ་མ་དགེ་བའི་བཤེས་གཉེན་སོ་སོ།

རེད་པ་དང་རླུང་མ་ལང་བ་བྱས་ནས་བི་ཀའི་བླ་མའི་དོན་དག་ལས་ཀ་ལས་ནས་བི་རེད་པ་དང་རླུང་ལང་ཡ་མི་ཁྲོ་བ་ཟེར་རེད་པ། འོ་དེ་ནས་བཀའ་བཞིན་བསྒྲུབ་པ་ཟེར་ད་བླ་མའི་རྗེས་སུ་བཀའ་བཞིན་བསྒྲུབ་པ། བཀའ་བཞིན་བསྒྲུབ་ཟེར་དེ་གཞན་དག་བཀའ་རེད་པ་དང། གཅིག་འཁྱེར་ཤོག་གཉིས་འཁྱེར་ཤོག་ཟེར་གི་བཀའ་དེ་བཀའ་བཞིན་ཟེར་གི་ཡོད་མ་རེད་བཀའ་བཞིན་བཀའ་དེ་བི་ཀའི་ལམ་གྱི་རིམ་པ་གསུངས་བཞག་ཡ་བླ་མའི་དོན་བླ་མ་བསྟེན་དུས་ཆོས་ཞུ་ཡ་གི་དོན་དག་བླ་མ་བསྟེན་བཞག་རེད་བ་ཨ་ནི་ཆོས་ཅིག་གསུང་ཡོང་གི་རེད་བ། སོ་སོའི་བླ་མ་ཡིན་དུས་གང་ན་ཆོས་ཅིག་མ་གསུང་བ་ལ་སོ་སོའི་བླ་མ་བྱས་ཡོང་གི་མ་རེད་བ། བྱས་ཙང་ཆོས་ཅིག་གསུངས་པ་ཡིན་ཙང་ཨོ་ཆོས་དེ་ད་སྒྲུབ་དགོས་རེད། སོ་སོའི་བླ་མ་བསྟེན་དུས་ཁྱོད་ཀྱིས་གསུངས་ཡོད་རེད་ཆོས་ཅིག་ཞུས་ཡོད་རེད། ཨོ་ཆོས་དེ་གསུངས་པའི་རྗེས་དེ་ལ་སྒྲུབ་དགོས་རེད། བཀའ་བཞིན་སྒྲུབ་ཟེར་དོན་དག་དེ་རེད། བཀའ་བཞིན་སྒྲུབ་པའི་ཆོས་པ་རྙེད་ཀྱི་ནི་ཟེར། བཀའ་བཞིན་སྒྲུབ་ཡ་དེ་ཆོས་གསུངས་པའི་ད་བཀའ་དེ་སྒྲུབ་དགོས་རེད། རེད་བ། དེ་ནས། ད་དེ་ནི། ཀླན་ཀ་མི་ཚོལ་བ། ད། དེ་ཀའི་ཡུས་འདྲ་བོ་མི་བཤད་པ། སྐྱོན་མི་བརྟག་པ། བླ་མས་མར་གཅིག་གསུངས་ཡོང་དུས། དེ་ལ་ཡང་ཀླན་ཀ་ཁ་ཤས་ཡང་དེ་འདྲ་ཡོད་བླ་མས་མར་གསུངས་ཡོང་དུས་ཡ། སྐྱོན་རེད་ཅེས་ནས་སྐྱོན་བཙུགས་ཡ་འདྲ་བོ་དེ་ཡིན་ན་དེ་ག་རེ་རེད་ཟེར་ཡ་འདྲ་བོ་ཡང་བླ་མ་ལས་རིག་པ་ཚ་བ་ཡིན་མདོག་མདོག་འདྲ་བོ་རེད་བ། ཡང་བླ་མས་དམིགས་བསལ་བྱས་ནས་ད་ག་རེ་ཡིན་ན་ཡང་ཡར་བཤད་ཤོག་གསུངས་པ་ཡིན་ན་ད་དེ་དུས་མ་འཆུགས་པ་བྱས་ནས་བཤད་དགོས་རེད་འདྲ་བོ་ད་ཡང། ད་ཡར་བཤད་ཤོག་དྲི་བ་བཏང་ཡ་ནི་བཏང་ཤོག་གསུངས་སོང་ན་ད་ཚ་བོ་བཏང་དགོས་རེད་བྷི་ཀའི།

ལྕགས་འདི་ཡོད་ཟེར་གཅིག་ཁྱི་འདི་ཡོད་མདོག་མདོག་འདྲ་བོ་རེད་པ་ད། དེ་ཡོད་ཤེས་ཡ་སྐལ་ཡོད་མ་རེད། དེ་ཡིན་དུས། འོ་དེ་འགྲིག་གི་དེ་ནི་ང་རྒྱལ་གྱི་ཁེངས་པ་དང་བྲལ་བའི་ཉན་སྟངས་ད་དེ་གལ་ཆེན་པོ་རེད། དེ་ཡིན་པ་ཡང་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་གསུངས་པའི་སྒང་ལ་དེ་འདྲ་བ་དང། དཔེར་ན། ལམ་ཤེས་ཀྱི་ཡན་ལག་རྣམས་ལ་ལྷ་རྣམས་རུང་བར་བྱ་བའི་ཕྱིར་འོད་ཀྱིས་མོག་མོག་པོར་མཛད་དང་ཡུལ་ངེས་པ་དང་ཁྱབ་པ་དང་རང་བཞིན་དང་ནི་དེ་ཡི་ལས། དང་པོ་དང་པོ་པས། འཁོར་གྱི་ལྷ་དེ་ཚོའི་བི་ཀའི་གཟི་བརྗིད་ཆེན་པོ་ཞེ་དྲགས་ཡོད་རེད་འོད་ཡོད་མཁན་དང་བི་ཞེ་པོ་ཅིག་ང་ཡིན་དང་ཁོ་ཡིན་ཟེར་མཁན་དེ་འདྲི་ཅི་ཡོད་རེད་དེ་སངས་རྒྱས་ཀྱིས་དང་པོ་འོད་ཀྱིས་བི་ཀའི་རེད་པ་ད། ཨ་ནི། ལྷ་ཡི་འོད་དེ་ཚོ་སྒང་ག་ལོ་བབས་པའི་ནག་པོ་གོ་སོའི་ནང་ལས་པ་འོད་མེད་པ་འདྲ་པོ་ཅིག་རེད་པ་ད་དཔེར་ན་མཆོད་མེ་ཞིག་ཡོད་ན་ནག་ཁུང་ནང་ལ་མཆོད་མེ་འོད་ཆེན་པོ་ཡོད་ར་བ་ཡོད་རེད་དེ་གློག་ཅིག་སྤར་བཞག་ན་ཨ་ནི་མཆོད་མེ་དེ་ནག་པོ་གོ་རེད་ཆགས་ཀྱི་རེད་པ་ད། འོ་དེ་འདྲ་འདྲ་པོ་ཅིག། འོད་ཀྱིས་མོག་མོག། ད་དེ་ག་རེད་ཟེར་ན་རྟེན་གེགས་ང་རྒྱལ་མངོན་གྱུར་བ་དང་བྲལ་བ་གསུང་གི་ཡོད་པ། ཆོས་ཞུ་བའི་སྒང་ལ། རྟེན་ལྷ་དེ་ཚོ་གངས་དཀར་པའི། བི་གའི་རྟེན། ཨ་ནི་གེགས་ང་རྒྱལ་མངོན་གྱུར་བ་དང་བྲལ་བ་ཟེར་ཡོད་པ། འོ་འདི་རེད། ཡུལ་ངེས་པ་དང་ཁྱབ་པ་དང། བློ་དང་སེམས་བསྐྱེད་པ་དང། འོ་ད་དེ་ནི། རྒྱུ་རིགས་ཀྱིས་ཁྱབ་པ། འོ་ད་དེ་ནི་འཁོར་བ་མི་འདོར་བའི་རང་བཞིན་ཅན།

བག་ལ་བྱ་བ་བྱས། ཉོན་མོངས་གཅོད་བ་དང་བག་ལ་བག་བྱ་བ་བྱས། རེད་པ། དེ་མེད་ན་བི་གའི་ཁ་སང་ཤོད་པ་ན་བདག་གཉིས་སེམས་གཉིས་ཡོང་གི་མ་རེད་པ། གཙོ་སེམས་གཉིས་མངོན་དུ་གྱུར་ཐུབ་ཀྱི་མ་རེད་པ་ད་ཉོན་མོངས་པ་དང་མཚུངས་ལྡན་གྱི་སེམས་གཅིག་མངོན་དུ་གྱུར། རེད་པ། དགེ་བ་དང་མཚུངས་ལྡན་གྱི་སེམས་གཅིག་གཉིས་ཀ་མངོན་དུ་གྱུར་ཐུབ་ཀྱི་མ་རེད་པ། དེ་ཡིན་དུས་ང་རྒྱལ་མངོན་གྱུར་བ་དེ། བི་ག་སྤང་དགོས་རེད། ང་རྒྱལ་མངོན་གྱུར་བ་དེ་མ་བྲལ་བ་ཡིན་ན། ཨ་ནི་དེ་ལ་དེ་དེ་འདྲ་ཅིག་གི་ཆོས་ཉན་པ་ཡིན་ནའི་ལམ་ཤེས་སྐྱེ་ཡག་གི་བི་ག་རྒྱུ་འདྲ་པོ་རག་གི་ཡོད་མ་རེད་སྐྱེ་རུང་གི་རྒྱུ་དེ་རག་གི་ཡོད་མ་རེད་ཤེས་སོང་ང། བྱས་ཙང་ལྷ་རྣམས་རུང་བར་བྱ་བའི་ཕྱིར་འོད་ཀྱིས་མོག་མོག་པོར་མཛད་ཡུལ་ངེས་པ་དང་ཁྱབ་པ་དེ་རེད། སངས་རྒྱས་རྣམས་ལ། སྐབས་བཞི་པའི་ནང་ན་སངས་རྒྱས་རྣམས་ལ་ལྷག་པར་བྱས་དེ་ལ་དགེ་བའི་རྩ་བ་བསྐྲུན། དགེ་བའི་བཤེས་ཀྱི་མགོན་བཅས་པ་འདི་མཉན་པ་ཡི་སྣོད་ཡིན་ནོ། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྣོད་དེ་ལ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཉེ་སྙིང་དང་བསྟན་བཞག་གི་སྣོད་དེ་ག་འདྲ་ཅིག་དགོས་རེད་ཟེར་ན། ཡང་དག་པར་རྫོགས་པ་དེ་ལ། ལྷ། སངས་རྒྱས་སྔོན་རྒྱལ་བ། སངས་རྒྱས་རྣམས་ལ་ལྷག་པར་བྱ་བ་བྱེད་པ། དེ་ལ་དགེ་བའི་རྩ་བ་བསྐྲུན་པ།

ནས་ང་འདི་བི་གའི་ཆོས་ཉན་པའི་སྒང་ལ། ཨ་ནེ་བླ་མའི། བི་གའི་ཚུལ་ཁྲིམས་འཆལ་བསྡད་པ་ཅིག་ཡིན་ན་སོ་སོའི་བླ་མ་འདི་བི་གའི་ཚུལ་ཁྲིམས་འཆལ་འདེབས་པ། ཚུལ་ཁྲིམས་ཉམས་བསྡད་པ་སྡོམ་པ་ཉམས་བསྡད་པ་ཅིག་ཡིན་ན་ཡང་ད་སོ་སོ་དགེ་རྒན་ཆེ་རེད་ཚར་རེད་བླ་མ་རེད་ཚར་རེད་དེ། ཨ་ནེ་དེ་ཡིད་ལ་ཞེ་དྲག་བྱེད་དགོས་ཡ་ཡོད་མ་རེད་དེ་སྒོམ་དགོས་ཡ་ཆགས་ཡོད་མ་རེད་ཁ་ཁར་བཞག་བྱེད་ཆོག་རེད་ཚུལ་ཁྲིམས་ཉམས་པ་དེ་བླ་མའི་གསུང་ཡན་དེ་ཡག་པོ་ཉན་སྒོམ། འོ་དེ་རེད། ཚུལ་ཁྲིམས་ཉམས་པ་བི་ག་ཡིད་ལ་བྱེད་རྒྱུ་ཡོད་མ་རེད། ཨ་ནི་བི་གའི། རིགས་དམན་པ། རེད་པ་ད་ད་ཨ་ཁུ་རེད་པ་དང་རིགས་དམན་པ་བླ་མ་རིགས་དམན་པ་རེད་པ་ཡིན་ན། ཡང་བྱད་ངན་པ་བླ་མ་དཔེ་བཟོ་ལྟ་ངན་པ་འདྲ་པོ་དང། རེད་པ་ད་འོ་དེ་འདྲས་ཡིན་ནའི་དེ་ཚོའི་བསམ་བློ་སྐད་བཏང་རྒྱུ་ཡོད་མ་རེད་རེད་པ་ད། བཟོ་ལྟ་ཡག་ལོས་སྐད་ཆ་གས་མ་རེད་བི་གའི་ཆོས་ཞུ་ག་བཅར་རེད་མ་གཏོགས། རེད་པ་ད་ལྟད་མོ་ལྟ་ག་བཅར་རེད་མ་རེད་པ། དེ་ཡིན་དུས་གང་ལ། དེ་ཅག་ཡིད་ལ་འཁོར་དགོས་ཡ་ཡོད་མ་རེད། དེ་ནས། ཨཱ་ནི་ཚིག་འབྲུ་ངན་པ་ཟེར་ད་བླ་མ་ཁ་ཤས་དགེ་རྒན་ཁ་ཤས་བཀའ་བཀྱོན་ཡོག་རེད་པ་ད་ལྟའི་སི་རེ་འདོད་པའི་བཀའ་བཀྱོན་དང་བྱོན་རུང་པའི་སེམས་ཀྱི་མི་འདོད་པའི་ཅིག་བཀའ་བཀྱོན་གནང་ག་སེ་བྱས་པ་ཡིན་ན་དེ་སེམས་ན་བཞག་ཡ་ཡོག་མ་རེད་དོན་དག་དེ་བེན་རེད་པ་ད་ཨཱ་ནི་གསུང་ཡག་གི་བི་གའི་ཆོས་ག་རེ་ཡིན་ན་དེ་སེམས་ན་བཞག་ཨཱ་ནི་བི་གའི་རེད་པ་ད་ཨཱ་ནི་ཚིག་འབྲུ་བི་གའི་ངན་པ། ད་ཚིག་དཔེ་སྙན་པོ་མེད་པ་འདྲ་པོ་དང། གང་བྱས་གོ་བདེ་པོ་མེད་པ་འདྲ་པོ་ད་གང་བྱས་གསུང་སྟངས་འདྲ་པོ་གང་བྱས་ཞལ་བདེ་པོ་མེད་པ་འདྲ་པོ་ཡོད་རེད་དེ་ད་གང་བྱས་པའི་ག་འདྲ་ཅིག་ཡིན་ནའི་པའི་དེ་ཚོ་ཡིད་ལ་མ་བྱས་པ་བྱས་ད་གནས་ལྔ་ཡིད་ལ་མ་བྱས་པ་ད་ཨོ་དེ་རེད་བྱང་བྱང་ས་ལ་འཕགས་པ་ཐོགས་མེད་ཀྱིས་གསུངས་པའི་སྒང་ལ་འོང་དེ་ནས་ཀུན་ནས་ཉོན་མོངས་པ་མེད་པ་གནས་ལྔ་ཡིད་ལ་མི་བྱེད་པ་ཆོས་ཉན་ད་དེ་ག་རེ་རེད་ཟེར་ན་ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བྱས་དེ་རེད།

རེད་པ་དང་ཤ་ལ་བག་བྱས་ནས་དེ་ལག་ལེན་བསྟར་ཡ་བྱ་ཡོག་མ་རེད་པ་ཆོས་ཉན་པའི་སྒང་ལ་ད་ལག་ལེན་བསྟར་དགོས་རེད་སྒོམ་དགོས་རེད་སྒོམ་ཟེར་ཡ་དེ་ལག་ལེན་བསྟར་ཡ་ལ་ཟེར་གི་ཡོག་རེད་ཅན་སོང་ཡ་ལག་ལེན་བསྟར་ཡ་ལ་ཉམས་སུ་བླང་ཡ་ལ་སྒོམ། ཨ་ནི་དང་གལ་ཆེ་ཡ་དེ་འདི་རེད་པ་དང། འོན་ཏང་དེ་ནས་སྣོད་ཀྱི་སྐྱོན་སོགས་དགའ་བྱེད་རུ་བ་དང་བདུད་བཞི་དྲུག་བསྟན་ཡ་དེ་རེད་རང་ལ་ནད་པ་ལྟ་བུའི་འདུ་ཤེས། ཨཱ་ནི་བད་ཀའི་ཆོས་ལ་སྨན་གྱི་འདུ་ཤེས། དགེ་བའི་བཤེས་གཉེན་ལ་སྨན་པ་མཁས་པའི་འདུ་ཤེས། རེད་པ་དང་ནན་ཏན་དུ་བྱེད་པ་ལ་ནད་འཚོ་བའི་འདུ་ཤེས། ཨོ་ད་དེ་ནི་དམ་པའི་ཆོས་ལ་རིང་དུ་གནས་པའི་འདུ་ཤེས། སྐྱེས་བུ་དམ་པ་ལ་དེ་ནི་སངས་རྒྱས་ཀྱི་འདུ་ཤེས། སངས་རྒྱས་ལ་སྐྱེས་བུ་དམ་པའི་འདུ་ཤེས། ག་འདྲ་བྱས་ནའི་ཁྱད་པར་མི་འདུག་ཨོ་ད་དེ་འདྲ་གི་འདུ་ཤེས་དྲུག་རེད་དེ་ནང་ཨ་ནི་དེ་ནི་རང་ལ་ནད་པ་ལྟ་བུའི་འདུ་ཤེས། དེ་ད་སོ་སོ་ནད་པ་ཡིན་པ། འཇིག་རྟེན་གྱི་རླུང་མཁྲིས་བད་ཀན་གྱི་ནད་པ་ད་མ་རེད་དེ། རེད་པ་དང། ཨ་ནི། ཉོན་མོངས་བད་ཀན་མནར་བསྡད་པའི་ཉོན་མོངས་དུག་གསུམ་གྱི་བད་ཀན་མནར་ནུས་པའི་ཟུག་གཟེར་དྲག་པོ། བད་ཀན་ལངས་ཏེ་ལངས་ཡ་ཡོད་མཁན་གྱི་རེད་པ་དང་ནད་པ། དེ་ཡང་ཟླ་བ་གཅིག་གཉིས་ཅིག་གི་མ་རེད་ལོ་ནས་ལོ་འབུམ་ཕྲག་མང་པོའི་བར་དུ་བས་ན་བསྡད་མཁན་གྱི་ནད་པ་ཚབས་ཆེན་པོ་ཅིག་ཡིན་བསམ་པ་བྱེད། ད་དེ་ཕར་དྲག་ཡ་ལ་ཉོན་མོངས་པའི་ནད་དྲག་བ་ལ་ད་སྨན་དང་འདྲ་བའི་དེ་ནི་སངས་རྒྱས་ཆོས་དམ་པའི་ཆོས་དེས་ན་ད་ཁ་བྱང་ཆུབ་ལམ་གྱི་རིམ་པ་འདི་ཡིན་པ་རེད་བྱང་ཆུབ་ལམ་གྱི་རིམ་པ་འདི་ཨོ་ད་དེ་སྟོན་མཁན་གྱི་དེ་ནི་དགེ་བའི་བཤེས་གཉེན་ཨ་ནི་སྨན་པ་མཁས་པའི་འདུ་ཤེས་ད་ག་དེ་ནི། དེས་པའི་ཉམས་ལེན་བྱས་པ་ལ་བརྟེན་ནས། ལག་ཏུ་བླངས་པ་ལ་བརྟེན་ནས་ཨ་ནི་ནད་འཚོ་བའི་འདུ་ཤེས། སྨན་བཟའ། ཨེམ་ཆིས་ལབ་པ་ནང་ལྟར་གྱིས་སྨན་བཟས་ན་ནད་ཡར་དྲག་ཡོང་དགོས་རེད་པ་དང་གཟུགས་པོ་སོས་ཡོང་དགོས་རེད་པ་ནད་ཡར། ཉི་ཟླ་བ་ཉི་མ་རེ་རེའི་ཡར་ཡར་དྲག་དྲག་ངོ་བསྟན་ནས་དྲག་ཡོང་དགོས་རེད་དེ་ནང་ལྟར་གྱིས་ཨ་ནི་དགེ་བའི་བཤེས་གཉེན་དྲུང་ནས་སོ་སོས་བའི་ཆོས་ཞུ། ཆོས་ཉམས་སུ་བླང་གིན་བླང་གིན་བླང་གིན་ཨ་ནི་ཉོན་མོངས་པ་དེ། བག་གསོལ་ནས་ཟེར་ན་ཉོན་མོངས་དེ་བག། ཇེ་ཆུང་ཇེ་ཆུང། ཤུགས་ཆུང་རུ་ཉོན་མོངས་པའི་དུག་གསུམ་ཅིག་ཡོད་རེད་བ་འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་ཤུགས་དེ་ཆུང་རུ་ཆུང་རུ་ཆུང་རུ་ཆུང་རུ་འགྲོ་ཡ་ཅིག་དགོས་ཀྱི་ཡོད་རེད་མཁྱེན་སོང་ཨ། འོ་ད་ཆོས་བྱེད་པའི་ད་བྱེད་གོ་ཆོད་སྟངས་དེ་རེད། དེ་མ་གཏོགས་ཆོས་བྱེད་གིན་བྱེད་གིན་ཆོས་ཉན་གིན་ཉན་གིན་ཨ་ནི་ཉོན་མོངས་ཤུགས་ཆེ་རུ་ཆེ་རུ་ཕྱིན་པ་ཡིན་ན་ཨ་ནི་དེ་ཡིས་ཕན་ཐོགས་མེད་པ་འདྲ་བ་ད་ཁ་སང་དེ་བ་ཅིག་ལ་སླེབས་ཡོད་ད།

ཕྲལ་ཕྲལ་ལ་ལག་ལེན་ལ་འདེབས་པ་དགེ་བཤེས་སྤྱན་སྔ་བ་ལྟ་བུ་དགོས་ད་ཆོས་ཞུས་ནས་ཁ་ཐུག་ཁ་ཐུག་ཁ་ཐུག་གི་ལག་ཏུ་བླང་ཐུབ་པ་ཅིག་དགོས་ཀྱི་རེད། རེད་པ་ད་ཐོས་པའི་རྗེས་འཇུག་སྒྲུབ་པ་སྙིང་པོར་བྱེད་ཟེར་སྐྱེ་བའི་རྫོང་ལས་ཚེགས་ཆུང་ཐར་བར་འགྱུར། རེད་པ་ད་ཐོས་པའི་རྗེས་ལ་ནི་ལག་ལེན་བསྟར་དགོས་རེད། རྗེས་ཏག་ཏག་དེ་ལ་ལག་ལེན་བསྟར་དགོས་རེད། ཕྲལ་ཕྲལ་ལ་ལག་ལེན་འདེབས་པ་དགེ་བཤེས་སྤྱན་སྔ་བ་ལྟ་བུ་ནི། དགེ་བཤེས་སྤྱན་སྔ་བ་ཚུལ་ཁྲིམས་འབར་ནི་བཀའ་གདམས་སྐུ་མཆེད་གསུམ་གྱི་ཡ་གྱལ། སྐུ་མཆེད་གསུམ་ཟེར་དེའི་ནང་གཅིག་རེད། འདི་ཉིད་ཡབ། རེད་པ་ད། དབས་ཤཱཀྱ། འདི་ནི་རྡོ་རྗེ་དང། ཡུམ་ལི་མོ་ཡེ་ཤེས་སྒྲོན་གཉིས་ཀྱི་སྲས་སུ། རབ་བྱུང་དང་པོའི། རབ་བྱུང་དང་པོའི་ས་སྟག། རབ་བྱུང་དང་པོ་རབ་བྱུང་རབ་བྱུང་ཟེར་ཡ་དེ་དུས་འཁོར་རྩ་རྒྱུད་བོད་ལ་ཕེབས་པ་ནས། རེད་པ་ད་ཨ་ནི་རབ་བྱུང་དང་པོའོ། དེ་རིགས་ཅིག་ཡིན་པ་འདྲ། རབ་བྱུང་དང་པོའི། ས་སྟག་དེ་ནི་སྤྱི་ལོ་གཅིག་སྟོང། བརྒྱ་མེད་སུམ་ཅུ་སོ་བརྒྱད་ལོར། དེ་ནི། ཉན་གྱི། དེ་ནི་སྣང་ར་སྒང་དུ། ས་ཆ་བོད་ཀྱི་ས་ཆ་ཅིག་ཡིན་པ་འདྲ། ད་སྐུ་འཁྲུངས། བཀའ་གདམས་པའི་ནང་གསེས་གདམས་ངག་པའི་སྲོལ་བཏོད། བཀའ་གདམས་གཞུང་པ་བ་བཀའ་གདམས་མན་ངག་པ་བཀའ་གདམས་ལམ་རིམ་པ་གསུམ་ཡོད་རེད་བ་དེའི་ནང་ནས་བཀའ་གདམས་མན་ངག་པ་གི། བཀའ་གདམས་གདམས་ངག་པ་ཟེར་ན་རེད་ད་མན་ངག་པའི་སྲོལ་བཏོད། ཤམ་ཐབས་ལ་ཀོ་བའི་ལྷན་པོ་མང་པོ་བཏབ་པས་ཀོ་ཤམ་པར་ཡང་གྲགས་གསུངས་པ་རེད། མཐར་དགུང་ལོ་དྲུག་ཅུ་རྩ་དྲུག་པར་རབ་བྱུང་གཉིས་པའི་ཆུ་ལུག་སྤྱི་ལོ་གཅིག་སྟོང་དེ་ནས་གཅིག་བརྒྱ་བཅུ་མེད་གསུམ་ལོར། བསྡུ་བ་པོས་བཅུ་གསུམ་ནང་ལོགས་ལ་མ། བཞི་བཅུ་བདུན་ཟས་སྦྱོར་བ་དང། རབ་བྱུང་སོ་བྱུང་བཞི་དང་ནི་དགའ་ཡའི་གཡག་དང་ཀོ་ཕག་དང་ཟས་ཀྱི་དུ་བ། མ་སེར་ཅན་དང་ཅི་ཞིག་ཟས་འོ། དེས་ན་ནི་རབ་བྱུང་བཞི། སོ་བྱུང་གི་བཞི། དགའ་ཡའི་དང་གཡག་གི་བཞི་དེ་ཚོའི་ཟས་ནི་མ། ཀོ་ཕག་གི་བཞི། ལ་སླེབ་པའི་གང་ལ། བཞིའི་སྐབས་སུ་རབ་བྱུང་གི་ཀོ་ཕག་ཆང་མི་ཆོག་པར་གསུངས་པ། དང་པོ། རབ་ཏུ་བྱུང་བ། སོས་དགེ་ཚུལ་སློང་ཚོ་གས་དེ་ན་ཀོ་ཕག་པགས་པ། པགས་པའི་དེ་ནི་དུག་ལོག་འཆང་ཆོག་གི་མ་རེད། གསུངས་པ། དེ་གཟིགས་པ་འདྲ། འཆང་མི་ཆོག་པར་གསུངས་པ་གཟིགས་པ་ཙམ་གྱིས་བཞུགས་གདན་འོག་ཏུ་ཀོ་གདན་ཞིག་ཡོད་པ་དེ་མ་ཐག་ཕྱིར་འཕངས་པར་མཛད། ད་བོད་ལ་གནམ་གྲང་མོ་ཡིན་ཙང་འོག་ལ་ཀོ་གདན་བཞག་གི་རེད་པ་ད་ད་མདོ་སྟོད་སུ་ལོ་ཡག་རྒས་པ་དེ་ཚོ་གི་རེད་པ་ད་ཀོ་གདན་འདྲ་པོ་དོམ་པགས་འདྲ་པོ་ད་འོག་འདིར་བཞག་གི་རེད་པ། དེ་ཙང་འདིས་ཀོ་ལྤགས་གཟིགས་པའི་སྐབས་ན་རབ་ཏུ་བྱུང་བ་ཚོ་གིས་ཀོ་ལྤགས་འཆང་ཆོག་གི་མ་རེད་ཟེར་འདི་གཟིགས་ཡ་ད་ག་ལམ་སང་ད་ག་ཡར་བཞེངས་ནས་ཀོ་ལྤགས་དེ་ཕྱི་ལོགས་མར་གཡུགས་ཤག་རེད་དོ། ཨོ་དེ་འདྲས་ཅིག་དགོས་ཀྱི་རེད། རེད་པ་ད། ལག་ལེན་ཕྲལ་ཕྲལ་ལ་བཏབ་ཡ། རེད་པ་ད། ཀོ་གདན་ཞིག་ཡོད་པ་དེ་མ་ཐག་ཕྱིར་འཕངས་མཛད་ཟེར། ཡང་འདུལ་བ་མ་ར་ར་གཟིགས་ད་དེ་ནི་མར་མར་མར་གཟིགས་ཡོང་དུས། གཟིགས་པས་ཡུལ་མཐའ་འཁོབ་དུ་ཀོ་ལྤགས་འཆང་ཆོག་པའི་དམིགས་བསལ་གནང་བ་ཟེར། ཡུལ་མཐའ་འཁོབ་གནམ་གྲང་མོ་དེ་འདྲ་ལ། གང་གྲང་ས། རེ་བ་དེ་འཁྱགས་པ་ཡོད་ས་གི་ལུང་པ། འོ་དེ་འདྲས་ལ་དེ་ནི་ཀོ་ལྤགས་འཆང་ཆོག་གོ་ཟེར་དམིགས་བསལ་གནང་ཡོད་རེ་བ། བྱས་ཙང་པགས་པ་གི་དེ་ཚོ་འཆང་ཆོག་གོ་རེ་ཟེར་གཟིགས་པ་གང་ལ། ལམ་སང་ཕྱི་ལོགས་ཕེབས་ནས་ད་གིན་མར་གཡུགས་བཞག་ཡ་དེ་ཡར་སྒྲུག་ག་ཕེབས་རེད། འོ་དེ་རེད། གནང་བ་གཟིགས་པས་སྔར་གྱི་ཀོ་གདན་ཡང་ཡར་བླངས་ནས་བཞུགས་གདན་དུ་བཏིང་བ་ལྟ་བུ་དགོས་ཞེས་གསུང་ངོ། འཕྲལ་འཕྲལ་དུ་ལག་ལེན་བསྟར་སྟངས་འདི་དགེ་བཤེས་སྤྱན་སྔ་བ་ཆེན་པོས་ལག་ལེན་བསྟར་བ་ནང་ལྟར་བྱེད་དགོས་ཀྱི་རེད། ལྔ་པ་དེ་ནི། ལྔ་པ་དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས་བསྐྱེད་པ་ནི། འདི་སོ། ཆོས་གསུང་པ་པོ་བཅོམ་ལྡན་འདས་རྗེས་སུ་དྲན་ནས་གུས་པ་བསྐྱེད་པའོ། ད་འདིས་ཆོས་གསུང་པ་པོ། ད་ད་ལྟ་བསྟན་པ་འདིའི་དབང་དུ་བྱས་པའི་བསྟན་པའི་བདག་པོ་སྟེ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་རེད་བ། འོ་ད་དེ་ཡིན་དུས་ད། ཆོས་གསུང་པ་པོ། འདི་ནི་བཅོམ་ལྡན་འདས་རེད། དེ་རྗེས་སུ་དྲན་ནས་གུས་པ་བསྐྱེད་པའོ། སྟོན་པ་ཉག་གཅིག་ཐར་འདོད་ལ་མི་བསླུ་བའི་ཚད་མའི་སྐྱེས་བུར་ཤེས་པ་ལས། སྟོན་པ་པའི་ཚད་མའི་སྐྱེས་བུ། ཚད་མ། ཟེར་ཡས་གང་ལ་བསླུ་བ་མེད་པ་ལ་མི་སླུ་བ་ཚད་མའི་མཚན་ཉིད་རེ་བ། ཐལ་འགྱུར་བའི་ལུགས་བྱས་ན་མི་སླུ་བ། གྲུབ་མཐའ་འོག་མའི་གསར་དུ་མི་སླུ་བ། བྱས་ཙང་ཐལ་འགྱུར་བ་ལ་གསར་དུ་ཟེར་ཡས་དེ་བཞག་དགོས་གི་མ་རེད། མི་སླུ་བས་འགྲིག་གི་རེད། གསར་དུ་བཞག་ན་བཏགས་དོན་བཙལ་ནས་རྙེད་པ་ཅིག་རེད་འགྲོ་གི་ཡོད་རེད། དེ་འདྲ་ཡོད་མ་རེད་བཏགས་དོན་བཙལ་ནས་རྙེད་པའི་ཚད་མ་ཅིག་དེ་ཡིན་ཙང་མི་སླུ་བ་དེ་ཨ་ནི་ཚད་མའི་སྐྱེས་བུ། ཤེས་པ་ལས་ཧ་གོ་བ་ལས་བསྟན་པ་ཁོ་ན་ཐར་འདོད་ཀྱི་འཇུག་ངོགས་སུ་ཤེས་ཚུལ། ད་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་བ་པོ་སངས་རྒྱས་བཅོམ་ལྡན་འདས་ཚད་མའི་སྐྱེས་བུ་ཧ་གོ་བ་ལས་དེས་བསྟན་པའི་བསྟན་པ་དེ་ཐར་པ་འདོད་པ་རྣམས་ཀྱི་འཇུག་ངོགས་སུ་ཧ་གོ་སྟངས་ཟེར་བ་དེ་རེད། ཤེས་ཚུལ་རྒྱས་པ་བྱེད་མཁན་ཡིན་ན་རྣམ་འགྲེལ་དུ། ཚད་མ་རྣམ་འགྲེལ་བ། ཨ་ནི་ཚད་མ་ཀུན་བཏུས་ཀྱི་མཆོད་བརྗོད་ཀྱི་དོན་ཚད་མར་གྱུར་པ་འགྲོ་ལ་ཕན་བཞེད་པ་སྟོན་པ་བདེ་གཤེགས་སྐྱོབ་ལ་ཕྱག་འཚལ་གསུངས་ཞེས་པ་དེ་རེད་ཚད་མར་སྒྲུབ་པ་ལུགས་འབྱུང་དང། ལུགས་ལྡོག་གི་སྒོ་ནས་བཅོམ་ལྡན་འདས་ཚད་མའི་སྐྱེས་བུར་བསྒྲུབས་ཤིང། ལུགས་འབྱུང་ལྡོག་གཉིས་ཀྱི་སྒོ་ནས། དེ་ནས། བཅོམ་ལྡན་འདས་ཚད་མའི་སྐྱེས་བུར་བསྒྲུབས། དེ་ལས་དེའི་བསྟན་པ་ཁོ་ན་ཐར་འདོད་ཀྱི་འཇུག་ངོགས་སུ་མཐོང་ཚུལ། རྒྱས་པར་བྱེད་ན་རྣམ་འགྲེལ་སྐབས་ན་གསུངས་བཞག་ཡ་དེ་རེད་བསྡུས་པར་བྱེད་ཀྱི་ཡིན་ན། ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་རྟེན་འབྲེལ་བསྟོད་པའི་སྐབས་ལ། རྗེ་ཉིད་ཀྱིས་རྟེན་འབྲེལ་བསྟོད་པར་ཕན་མཛད་དེ་ཡི་བསྟན་པའང་སྲིད་པའི་མཐར། ངན་རྟོག་རླུང་གིས་རྣམ་པར་མི་གཡོ་ཞིང་བསྟན་པའི་ངང་ཚུལ་ཤེས་ནས་སྟོན་པ་ལ་ཡིད་ཆེས་རྙེད་པས་རྟག་ཏུ་གང་བར་ཤོག། འོ་དེ་རེད། འདི་ནི། བསྟན་པའི་ངང་ཚུལ་ཤེས་ནས། འདི་པ་ད་བསྟན་པ་སྐྱོན་མེད་པ། ཤེས་ནས། ཨ་ནི་སྟོན་པ་ལ་བི་ཀའི་ཡིད་ཆེས་པ། འདི་པ་ད། བསྟན་པ་སྐྱོན་མེད་པ་མཐོང་ནས། སྟོན་པ་ལ་དེ་ནི་ཡིད་ཆེས་ཀྱི་ངེས་པ་རྙེད་པ། རྟག་ཏུ་གང་བར་ཤོག་ཞེས་གསུངས་པ་དང། ཡང། རྗེའི་རྟོགས་བརྗོད་མདུན་ལེགས་མར། ཚད་མ་ཀུན་ལས་བཏུས་པའི་མཆོད་བརྗོད་དོན་ཚད་མ་གྲུབ་པར་ལུགས་འབྱུང་ལུགས་ལྡོག་གིས་རྣམ་གྲོལ་དོན་དུ་གཉེར་བ་བཅོམ་ལྡན་འདས་ཚད་མར་བསྒྲུབས་ཤིང། དང་པོ་བཅོམ་ལྡན་འདས་ཚད་མའི་སྐྱེས་བུར་བསྒྲུབ། དེ་ལས་དེ་ཡི་ནི་བསྟན་པ་དེ་ཁོ་ནར་ཐར་འདོད་ཀྱི་འཇུག་ངོགས་སུ། ངེས་པ་གཏིང་ནས་རྙེད་པས་ཐེག་གཉིས་ཀྱི་ཅེས་གསུངས་པ་གཉིས་ལ། ད་བསྟན་པ་ཐར་འདོད་འཇུག་ངོགས་སུ་ཤེས་པ་དང་བསྟན་པ་ཚད་མར་རྟོགས་ཚུལ་ལ་ཁྱད་པར་ཡོད་པར་གསུངས། རེད་པ་ད་ཚིག་ཟིན་པར་ཁ་ཐུག་བྱེད་ཀྱི་ཡིན་ན་དེ་སྲིད་མི་འདྲ་བ་འདྲ་པོ་ཅིག་གོ་གི་འདུག་པ་བསྟན་པའི་ངང་ཚུལ་ཤེས་ནས་སྟོན་པ་ལ་ཡིད་ཆེས་རྙེད་པས་རྟག་གསུངས་ཡ་དེ་དང། ཨ་ནི་ཡང། རྣམ་གྲོལ་དོན་དུ་གཉེར་བ་བཅོམ་ལྡན་ཚད་མར་བསྒྲུབས་ཤིང་དེ་ལས་དེ་ཡི་ནི་བསྟན་པ་ཁོ་ན་ཐར་འདོད་འཇུག་ངོགས་ཟེར་གཉིས། གཅིག་དེ། ཐར་འདོད་འཇུག་ངོགས་སུ་རྟོགས་ཡ། གཅིག་དེ། བསྟན་པ་ཚད་མར་རྟོགས་པ། འོ་དེ་གཉིས་འདྲ་གི་མ་རེད་གསུངས་པ་རེད། ཞེས་གསུངས་པ་གཉིས་ལ་བསྟན་པ་ཐར་འདོད་འཇུག་ངོགས་སུ་ཤེས་པ་དང་བསྟན་པ་ཚད་མར་རྟོགས་ཚུལ་ལ་ཁྱད་པར་ཡོད་པར་གསུངས། ཆོས་འདི་དང་པོར་གསུངས་པ་པོ་སྟོན་པ་སངས་རྒྱས་ནི་ལམ་འབྲས་བུ་དང་བཅས་པ་རང་གིས་མངོན་དུ་བྱས། གཞན་ལ་དེ་བཞིན་དུ་གསུངས་པ་ཡིན་པས་བླང་དོར་གྱི་གནས་སྟོན་པ་ལ་འཁྲུལ་པ་ཅུང་ཟད་ཙམ་ཡང་མི་མངའ་བའི་ཚད་མའི་སྐྱེས་བུ་ཡིན། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་བླང་དོར་གྱི་གནས་སྟོན་པ་ལ་ད་འཁྲུལ་བ་རྒྱུན་ནས་མེད་པ།

དེས་བསྟན་པའི་ཆོས་དེ་ལ་འཁྲུལ་བ་ག་ལ་ཡོད་སྙམ་དུ་སངས་རྒྱས་རྗེས་སུ་དྲན་དགོས། གསུངས་ཚུལ་གཅིག་ལ། སྐྱེས་བུ་དམ་པ་ལ་དེ་བཞིན་གཤེགས་པའི་འདུ་ཤེས་ཞེས་སྦྱར་ཏེ། སྐྱེས་བུ་དམ་པ་དེ་རང་གི་བླ་མ་དེ་རེད། ཆོས་སྟོན་མཁན་གྱི་བླ་མ། དེ་ནི་དེ་བཞིན་གཤེགས་པ་ཤཱཀྱ་ཐུབ་པའི་སྤྲུལ་པ་ཡིན་སྙམ་དུ་བསམ་དགོས། ད་དོན་དག་ཅིག་བྱས། ད་དྲུག་པ་ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས་བསྐྱེད་པ་ནི། ཆོས་འདི་ལྟ་བུ་ཉན་པ་ལ་བརྟེན་ནས་རྒྱལ་བའི་བསྟན་པ་འཇིག་རྟེན་དུ་ཡུན་རིང་དུ་གནས་ན་ཅི་མ་རུང་སྙམ་དུ་བསམ་པ་ཡིན། ད་གོ་བདེ་པོ་འདུག་གང་ལྟར་ཡང་འདུ་ཤེས་ལྔ་པ་ནི་དེ་བཞིན་གཤེགས་པའི་བཀའ་དྲིན་རྗེས་སུ་དྲན་པ་དང། དྲུག་པ་ནི་སངས་རྒྱས་ལ་དྲིན་གཟོ་བསྒོམ་པ་ཡིན། དྲུག་པ་དེ་ཆོས་ཀྱི་ཚུལ་ལས་སངས་རྒྱས་ཀྱི་བསྟན་པ་རིང་དུ་གནས་པ་དེ་རེད་པ་ད་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་བསྟན་པ་རིང་དུ་གནས་པ། བྱས་ཡོང་དུས། དེ་ད་སངས་རྒྱས་ལ་པའི་དྲིན་གཟོ་ཡ་དེ་ལས་ལྷག་པ་ཅིག་ཡོད་མ་རེད། བསྟན་པ་སྤེལ་ཡ་ལས་ལྷག་པའི་སངས་རྒྱས་ལ་དྲིན་གཟོ་ཡ། དྲུག་པ་ནི་སངས་རྒྱས་ལ་དྲིན་གཟོ་བསྒོམ་པ་ཡིན། ལྷག་པར་ཆོས་ཉན་པའི་ཚེ་ཤིན་ཏུ་གལ་ཆེ་བ་ནི་རང་གི་རྒྱུད་ཐོག་ཏུ་འགེལ་ཞིང་ཉན་དགོས། དེ་མིན་རང་གི་རྒྱུད་ལོགས་ཤིག་ཏུ་བཞག་ཆོས་ཉན་པ་དེ་ལོགས་ཤིག་ཏུ་བཞག་ན་གདམས་ངག་ཟབ་ལ་རྣོ་བ་ཅི་ཙམ་ཐོས་ཀྱང་རང་རྒྱུད་ལ་གང་ཡང་མི་ཕན་པས་དཔེར་ན་བྱད་བཞིན་ལ་ནག་ནོག་ཡོད་པ། ནག་ནོག་ཡོད་མེད་མེ་ལོང་གི་ནང་དུ་བལྟས་ཏེ་འདུག་ན་སེལ་དགོས་པ་ལྟར་ཆོས་ཀྱི་མེ་ལོང་གི་ནང་དུ་རང་གི་གཤིས་རྒྱུད་དང་སྤྱོད་པ་ལ་སྐྱོན་ཆགས་མ་ཆགས་ཞུ་དག་བཏང་ནས་ཉན་ཅིང། ད་ང་ཚོ་དམ་པའི་ཆོས་དེ་མེ་ལོང་གི་བཟོ་འདྲ་བ་ཅིག་བརྩི་དགོས་ཡ་རེད། སོ་སོ་ལ་སྐྱོན་ག་རེ་ཡོད་མེད་བལྟ་ས་དེ་དམ་པའི་ཆོས་དེ་རེད། དམ་པའི་ཆོས་ནང་ལ་བལྟ་ནས་སོ་སོས་སྐྱོན་མཐོང་ན་ཡག་ག་རེད། དམ་པའི་ཆོས་ནང་ལྟ་ཡོང་དུས་སོ་སོ་ལ་སྐྱོན་རྒྱུན་ནས་མ་མཐོང་བ་འདྲ་ཅིག་ཆགས་ན་སྐྱོན་མེད་པ་མ་རེད་བ་ང་ཚོ་སོ་སོ་སྐྱེ་བོ་ཕལ་པ་ཡིན་དུས་སྐྱོན་གྱི་གོང་བུ་རེད་བ། སྐྱོན་གྱི་གོང་བུ་རེད་དེ་མཐོང་གི་མེད་ན་ད་དེ་འགྲིག་གི་ཡོད་མ་རེད། ཕ་གིའི་མེ་ལོང་པའི་དམ་པའི་ཆོས་འདྲ་པོ་དེ་མཇལ་ཡོང་དུས་སྐྱོན་རྒྱུན་ནས་མཐོང་གི་མི་འདུག་ན་དེ་ཡག་ཅིག་ཡོང་གི་ཡོད་མ་རེད། སྐྱོན་ཆགས་པ་ཞིག་མཐོང་ན་བདག་གི་རྒྱུད་དེ་རེད་བ་ད་ཞུ་དག་བཏང་ནས་ཉན་ཅིང་སྐྱོན་ཆགས་པ་ཞིག་མཐོང་ན་བདག་གི་རྒྱུད་འདི་ལྟ་བུ་ཞིག་ཏུ་སོང་ངོ་སྙམ་དུ་ཡིད་ལ་གདུང་བ་སྐྱེས་ཏེ་སྐྱོན་དེ་རྣམས་སེལ་བའི་ཐབས་ལ་འབད་ཅི་ཐུབ་བྱེད་དགོས་པ་ཡིན། དེ་ལྟར་སྐྱེས་རབས་ལས། བདག་གི་སྤྱོད་པ་ངན་པའི་གཟུགས། ཆོས་ཀྱི་མེ་ལོང་གསལ་མཐོང་ནས། ཡིད་ལ་གདུང་བ་རབ་སྐྱེས་ཏེ། བདག་ནི་ཆོས་ལ་ཕྱོགས་པར་གྱུར། དེ་རེད་བ་ད། སྤྱོད་པ་ངན་པའི་བདག་གི་སྤྱོད་པ་ངན་པའི་གཟུགས་བརྙན། ཆོས་ཀྱི་བསྟན་པའི། འདི་ནི་ཆོས་ཀྱི་མེ་ལོང། གསལ་བའི་ནང་དུ་ཤར་བ་མཐོང་བ་ན་སྔར་བྱས་ཀྱི་ལས་ལ་འགྱོད་པས་ཡིད་ལ་གདུང་བ་རབ་ཏུ་སྐྱེས་ཏེ་སླད་ནས་བདག་ནི་ཆོས་ལ་མངོན་སུམ་དུ་ཡིད་ཕྱོགས་པར་འགྱུར་ཞེས་སུ་དཱ་སའི་བུ་རྒྱལ་བུ་རྐང་ཁྲས་རྒྱལ་སྲས་ཟླ་བ་ལ་རྒྱལ་བུ་རྐང་ཁྲས་རེད་བ་ད། རྒྱལ་སྲས་ཟླ་བ་ལ་ཡར་ཞུས་པ་རེད། ཞུས་པ་ལྟར་བྱ་དགོས་པ་ཡིན། ད་དེ་ནི་སྔོན་བཅོམ་ལྡན་འདས་སློབ་པ་ལམ་གྱི་གནས་སྐབས་སུ་རྒྱལ་པོ་ཟླ་བ་ཞེས་པར་འཁྲུངས་པའི་ཚེ། རྒྱལ་སྲས་ཟླ་བ་ཟེར་ཡ་སྐྱེ་བ་བཞེས་པའི་ཚེ་སུ་དཱ་སའི་བུ་ཞེས་བྱ་བ་མི་གསོན་པོ་བསད་ནས་ཟ་བ་ཞིག་ཡོད་དེ། སྔོན་ཝཱ་རཱ་ཎ་སིར་རྒྱལ་པོ་བ་ལ་མ་དར་ཞེས་པ་ཞིག་ཡོད་པ། དེས་ཉིན་གཅིག་སྐྱེད་མོས་ཚལ་དུ་འགྲོ་བའི་སྐབས་ཤིག། ཡང་ན། ཤིང་ནགས་ཀྱི་གསེང་ལ་ཡར་འགྲོ་བའི་སྐབས་ཤིག། རི་དྭགས་ཤིག་རྒྱུ་བ་མཐོང་སྟེ། ད་རི་དྭགས་སྙིང་རྗེ་པོ་འདྲ་པོ་རི་དྭགས་ཕ་གིར་ཡར་འགྲོ་ཡ་མཐོང་པ་རེད་རྒྱལ་པོ་དེ་གས་དེ་མཐོང་པ་ཡིན་ཙང། ད། རི་དྭགས་དེ་གསོད་ཡ་གི་དོན་དག་ལ་རྒྱལ་པོས་རྟ་ཞོན་ནས་མདའ་གཞུ་དང་བཅས་རི་དྭགས་དེ་བདས་པ་ན། རི་དྭགས་ནགས་ཚལ་ཤིན་ཏུ་མཐུག་པོ་ཞིག་ནང་སོང་ས་ད་རྒྱལ་པོས་རྟ་ཞོན་ནས་པའི་རི་དྭགས་རྒྱབ་པའི་སྒང་ན་རི་དྭགས་དེ་དེད་ནས་པའི་མདའ་གཞུ་བྱས་ནས་རི་དྭགས་དེའི་རུའི་སྒང་ན་ནི་རི་དྭགས་དེ་པའི་མགྱོགས་པོ་མགྱོགས་པོ་བྱས་ནས་པའི་ཤིང་ནགས་གསེང་ལ་ཡ་ཤིང་ནགས་མཐུག་པོའི་ནང་ལ་ཕར་བྲོས་སོང་བ་རེད། རི་དྭགས་བྲོས་རེད་བ་དང། དེའི་ནང་དུ་སོང་བ་ན་རི་དྭགས་བོར་རི་དྭགས་བོར་རི་དྭགས་བརླགས་པ་རེད་དང་རི་དྭགས་དེ་བརླགས། ཨ་ནི་རྒྱལ་པོ་དཀའ་ལས་ཁག་ཐང་ཆད་རྟ་ནི་མར་བབས་ནས་ཤིང་ནགས་ཁུག་ཁུག་འདྲ་བ་ཅིག་ལ་བསྡད་པའི་སྒང་ན། ངལ་གསོས་ཏེ་བསྡད་པ་ན་དེར་སེང་གེ་མོ་ཆགས་པས་གདུངས་པ་ཞིག་ཡོད་པ། ད་ཤིང་ནགས་གསེང་དེ་ན་པའི་སེང་གེ་བི་གའི་མོ། རེད་བ་ད་ཨ་ནི་བི་གའི་ཆགས་པས་གདུངས་བསྡད་པ་ཅིག། དེ་ནས། ཡོད་པ་དེས་རྒྱལ་པོ་མཐོང་སྟེ། རྒྱལ་པོའི་སར་ཡོང་ནས། རེད་བ་ད། ཆགས་པའི་ཉམས་ཀྱིས་བི་གའི། རྒྱལ་པོའི་སར་ཚུར་སླེབས་ནས། དེ་ནས་ཡོང་ནས་འདོད་པའི་རྣམ་འགྱུར། རེད་བ་ད། བསྟན་པ་རྒྱལ་པོས་ཧ་གོ་ནས། སེང་གེའི་འདོད་པ་བཞིན་མ་བྱས་ན། སེང་གེ་ད་རྒྱལ་པོ་ཟ་གི་རེད་བསམ་ནས་ཨ་ནི་སེང་གེ་བི་གའི་འདོད་པ། རེད་བ་ད་འདོད་པ་ནང་ལྟར། སེང་གེ་མོའི་འདོད་པ་ནང་ལྟར། རེད་བ་ད་ང་ཟའོ་སྙམ་སྟེ་སེང་གེར་འདོད་པ་སྤྱོད། འོ་འདི་རེད། རྒྱལ་པོ་ཕོ་བྲང་དུ་ཕྱིར་ལོག། སེང། སེང་གེ་མོ་དེར་དེ་ནས་ཞག་དུས་ཚང་བ་ན། ཨ་ནི་བུ་ཞིག་སྐྱེས་ནས། ད། ཕ་དེ་པའི་རྒྱལ་པོ་རེད་བ་དང། ཞག་དུས་ཚང་སོང་ན་དེ་ནས། སེང་གེ་མོ་དེ་ལ་བའི་བུ་ཞིག་སྐྱེས། བུ་ཞིག་སྐྱེས་པའང་མི་ཡི་ལུས་ཡིན་པ་ལ། ད། སེང། པ་ཕ་དེ་རྒྱལ་པོ་མི་ཡིན་ཙང་གཟུགས་པོ་དེ་མི་སྐྱེས། མི་ཡི་ལུས་ཡིན་པ་ལ། རྐང་པ་ལ་དེ་ནས་ཚོན་སྣ་ཚོགས་ཀྱིས་བཀྲ་བ། རྐང་པ་ལ་ཁྲ་ཁྲ་པ་ཁྲ་དེ་འདྲ་ཅིག་རེད་བ་དང།

སོ་སོའི་བུ་ཡིན་པ་ད་ཧ་གོ་རེད་བ་དང་དེ་བསྐྱངས་ནས་བསྡད། སྐབས་ཤིག་རྒྱལ་པོ་དེ་དུས་ཆོས་སུ་གྱུར་པ་ན། ད་རྒྱལ་པོ་དེ་གྲོངས་པའི་ཁར་ལགས། ཨ་ནི་རང་གི་བུ་རྒྱལ་བུ་རྐང་ཁྲ་དེས་རྒྱལ་སྲིད་བསྐྱངས། མངའ་འབངས་རྣམས་ལ་དེ་ནས་ཟས་ནོར་སྦྱིན་པ་དང། དྲང་སྲོང་ཞིག་གི་མདུན་ནས་ཆོས་ཡང་ཉིན་ལྟར་ཞུ། ད་རྒྱལ་པོ་རྐང་ཁྲ་དེ་ཡག་པོ་ཡོད་ས་རེད་དང་པོ། མི་མང་དེ་ཚོ་ཡག་པོ་བསྐྱངས། ཆོས་ཆོས་རེད་བ་དང་ཆོས་དང་མཐུན་པ་འདྲ་བོ་བསྐྱངས་ཟས་དང་ནོར་དང་དུ་བྱས་ཨ་ནི་ཉི་མ་རྟག་པར་འདྲ་བོ་བི་ཀའི་དྲང་སྲོང་ཆོས་གསུང་མཁན་གྱི་དྲང་སྲོང་གཅིག་གིས་གདན་འདྲེན་ཞུས་ནས་ཆོས་ཡང་ནས་ཡང་དུ་ཉན་ཉན་འོ་དེ་འདྲའི་ཞིག་ཡིན་པ་འདྲ་རྒྱལ་བུ་རྐང་ཁྲ་ཟེར་དེ་རྒྱལ་སྲས་རྐང་ཁྲ་རྒྱལ་བུ་རེད་བ་དང་རྒྱལ་བུའི་བུ་རྐང་ཁྲ་དྲང་སྲོང་ཞིག་གི་མདུན་ནས་ཆོས་ཡང་ཉིན་ལྟར་ཞུས། རྒྱལ་པོ་དེར་བཙུན་མོ་རྒྱལ་པོའི་རིགས་དང་བྲམ་ཟེའི་རིགས་ཅན་གཉིས་ཡོད་རེད། ད་རྒྱལ་པོ་རྐང་ཁྲ་དེ་ལ་བཙུན་མོ་གཉིས་ཡོད་རེད་རྒྱལ་རིགས་ཀྱི་དང་བྲམ་ཟེའི་རིགས་གཉིས་ཡོད་པར། ཉིན་ཞིག་ལ་རྒྱལ་པོ་སྐྱེད་མོས་ཚལ་དུ་སྔོན་ལ་སོང་ས། བཙུན་མོ་གཉིས་གང་མྱུར་ཤོག། ད་ང་སྔོན་ལ་འགྲོ་གི་ཁྱེད་རང་གཉིས་མགྱོགས་པོ་གང་མགྱོགས་མགྱོགས་ཤོག་སུ་རྗེས་ལུས་ཐེབས་པ་ཡིན་ན། ཨ་ནི་དེ་དང་མཉམ་དུ་བསྡད་ཀྱི་མིན་གསུངས་ད་རྒྱལ་པོ་གིས་ཉི་མ་གཅིག། ལོ་དང། རྗེས་སུ་ལྷགས་པ་དེ་དང་ལྷན་ཅིག་སྡོད་རྒྱུ་མིན་ཞེས་བརྗོད་ཡོད་པར། བཙུན་མོ་གཉིས་སྐྱེད་ཚལ་དུ་སོང་གསུངས་པ་ན། འགྲན་ཡ་འདྲ་བོ་བྱས་ནས་བཙུན་མོ་གཉིས་སོང་བ་ན་བར་དུ་ལྷ་རྟེན་ཞིག་ཡོད་པར། ལྷ་ཐོ་འདྲ་བོ་ཅིག་ཡོད་རེད། དེ་ཡིན་ད་བྲམ་ཟེའི་རིགས་དེ་ཁོ་ཆོས་བྱ་ཡ་ལ་དགའ་པོ་ཡོད་རེད་བ། བྲམ་ཟེའི་རིགས་ཅན་དེ་རྟ་ལས་བབས་ཏེ།

ད་གཞུག་གུ་ལ་དེ་ལ་ཚིག་པ་ཟ་ནས་ལྷ་ཐོ་དེ་ལ་ད་ང་དེ་པའི་སྐོར་ར་བརྒྱབ་མ་བསྡད་ན་ད་རྗེས་ཟིན་པ་མཉམ་མཉམ་འདྲ་པོ་ཡོང་གི་ཡོད་རྒྱལ་པོའི་འཁྲིས་ལ་ཕར་བསྡད་ཆོག་གི་རེད་དེ་ད་རྗེས་ལུས་ཐེབས་ནས་བཞིན་ད་དེ་ལ་ཁྲོས་ནས་མོ་རང་རེད་པ་ད་མོ་ལྷ་དེར་ཁྲོས་ནས་ལྷ་རྟེན་དེ་མེད་པར་བཟོ་བར་བྱའོ་སྙམ་སྟེ། ཉིན་ཞིག་ཏུ་རྒྱལ་པོ་དེར། རྒྱལ་པོར་དེ་རིང་བདག་གི་འདོད་པ་བཞིན། བྱས་ཆོག་པའི་གནང་བ་སྩོལ་ཞིག། ད་རྒྱལ་པོ་ཏོག་ཙི་ཐུགས་བབས་པའི་ཁ་ཐུག་ཅིག་ལ། ཨ་ནི་བཙུན་མོ་བྲམ་ཟེའི་རིགས་ཀྱི་བཙུན་མོ་དེ་གིས་ད་ཞུས་པ་རེད། གནང་བ་སྩོལ་ཞིག་ཞུས་པ་བཞིན་གནང་བ་ཐོབ་སྟེ། བཙུན་མོས་མི་མང་པོ་ཁྲིད་ནས་སྔར་གྱི་ལྷ་རྟེན་དེ་བཤིག་གོ། རྟེན་དེར་གནས་པའི་ལྷ་དེས་ལྷ་རྟེན་དེ་ལ་ད་གནས་བསྡད་པའི་ལྷ་ཅིག་ཡོད་རེད་བ་ད་ལྷ་དེ་རྒྱལ་པོར་མ་དགའ་ནས་ད་རྒྱལ་པོས་གནང་བ་ལྷ་རྟེན་དེ་བཤིག་ཤོག་ཟེར་མཁན་རྒྱལ་པོ་རེད་བ་དེ་ཡིན་ཙང་ལྷ་དེ་རྒྱལ་པོ་ལ་མ་དགའ་ནས་མ་ལས་རེད་བ་ད། ལྷ་དེ་རྒྱལ་པོ་ལ་མ་དགའ་ནས་རྒྱལ་པོར་གནོད་པ་བྱ་བའི་ཕྱིར་ཕོ་བྲང་དུ་སོང་བ་ན། ཕོ་བྲང་སོང་བའི་ལྷས་ནང་དུ་མ་བཏང་དང་པོ། སྐབས་ཤིག་རྒྱལ་པོར་ཆོས་འཆད་པའི་དྲང་སྲོང་དེས་ཉིན་གཅིག་ཕོ་བྲང་དུ་མི་ཡོང་བ་དེ་ལྷ་དེས་ཤེས་ནས་ཟེར་ད་དྲང་སྲོང་པས་ཉི་མ་རྟག་པར་རྒྱལ་པོ་ལ་ཆོས་བཤད་མཁན་གྱི་དྲང་སྲོང་དེ་རྒྱ་ད་ཕོ་བྲང་ལ་ཕེབས་ཀྱི་ཡོད་རེད་བ་ད་ད་ཉི་མ་གཅིག་དྲང་སྲོང་དེ་མ་ཁོམ་པ་འདྲ་བོ་ག་རེ་ཡིན་ནའི་ཉི་མ་གཅིག་ཕེབས་ཀྱི་མེད་བ་དེ་ད་ལྟ་ལྷ་དེ་གིས་ཧ་གོ་བ་རེད་དེ་ཡིན་ཙང་ལྷ་དེས་ཤེས་ནས་ལྷ་དེས་དྲང་སྲོང་དེ་སྤྲུལ་ནས། ལྷ་དེས་དྲང་སྲོང་དེ་སྤྲུལ་ནས་ཕོ་བྲང་དུ་སོང་བ་རེད་ཟེར། ཐོག་མར་ཕོ་བྲང་སྲུང་བའི་ལྷ་ཡིས་མ་བཏང་བ་ན། ད་ཕོ་བྲང་སྲུང་མཁན་གྱི་ལྷ་ཡོད་རེད་པ་ད། དེ་གའི་ལྷ་དེས་མ་བཏང་བ་ལ། ཕོ་བྲང་སྲུང་མཁན་གྱི་ལྷ་དེས་སྤྲུལ་པ་ཡིན་པ་ཧ་གོ་གི་རེད་པ། མ་བཏང་བའི་སྐབས་ལ་ཁོས་སྐད་རྒྱབ་ནས་མས་ནས་ཡར། དྲང་སྲོང་དེ་རང་གི་སྐད་ཡོད་རེད་པ་ད། སྐད་གཅིག་པ་ཡོང་གི་རེད་པ་ད། སྐད་ཡར་རྒྱབ་ནས་ཕྱི་ལོགས་ནས་ཡར་སྐད་རྒྱབ་པ་རྒྱལ་པོས་གསན་ནས་ཟེར། ནང་དུ་གཏོང་ཤོག་གསུངས་པ་ལྟར་བཏང་ངོ། སྔར་གྱི་དྲང་སྲོང་བཞིན་དུ་བཞུགས་ཏེ་ཆོས་འཆད་ཁག་བྱས། དུ། ཅེས་བཀའ་ན་གདུགས་ཚོད་ཕུལ་བར་གདུགས་ཚོད་ཟེར་དུས་ད་ཞལ་ལག་དེ་རེད་བ་ཉིན་གུང་གི། ཕུལ་ཡ་གདུགས་ཚོད་ཞལ་ལག་ཕུལ་བའི་སྐབས་ན། ནམ་རྒྱུན་དྲང་སྲོང་ཡིན་ན་ཤ་མཆོད་ཀྱི་ཡོད་མ་རེད། དྲང་སྲོང་དེ་ཤ་མཆོད་ཀྱི་ཡོད་མ་རེད། རེད་དེ། ད་ལྟ་སྤྲུལ་པའི་ལྷ་ཡི་སྤྲུལ་ཞལ་དྲང་སྲོང་དེ་གས། ད་དེ་རིང་ནི་བི་གས་ང་ཤ་ཟ་གི་ཡིན་ཅེས་པ་དང། སང་ཉིན་ནི་བི་ང་ག་དུས་ཡོང་ན་ཞལ་ལག་ཤ་ཡོད་པ་གྱིས་ཤོག། སྤྲུལ་པའི་དྲང་སྲོང་དེ་གས་ད་མགོ་སྐོར་བཏང་ནས་གདུགས་ཚོད་ཕུལ་བ་ད་ནི་ང་ལ་ཤ་དང་ཉ་ཤ་སོགས་དགོས་ཞེས་བརྗོད་པ་ལྟར། ལྟར། དེ་ཉིད་ང་དེ་ཕུལ། ཕུལ་བར་ཕྱིར་ལོག། དྲང་སྲོང་དེ། སྤྲུལ་པའི་དྲང་སྲོང་དེ་ཕར་ལོག་ཅིང། དེའི་ཕྱི་ཉིན་ད་དངོས་གནས་གི་དྲང་སྲོང་དེ་སླེབས་ཡོང་རེད་ད། དེའི་ཕྱི་ཉིན་སྔར་གྱི་དྲང་སྲོང་ངོ་མ་དེ་ཕེབས་པ་ནའང། ད་རྒྱལ་པོས་བསམས་ན། ད་ཤ་མཆོད་གི་ཡོད་པ་ཡོད་བསམས་ནས། ཉ་ཤ་སོགས་བེ་གས་ཕུལ་བར། ད་ཤ་མང་ཐག་ཆོད་བྱས་ནས་ཞལ་ལག་ཡང་ཕུལ་ཡོང་དུས། དྲང་སྲོང་ཁྲོས་ནས། ད་ང་ལ་ཅག་ཅག་བྱེད་ཀྱི་བསམ། དུས་རྒྱུན་ངས་ཤ་རྒྱུས་ནི་ཟ་མཁན་མེད་པ་དེ་རེད་ཤ་རོག་པའི་འདི་གྲས་ཅིག་པེ་བའི་རི་བོ་ད། ང་ཁ་སང་མ་ཡོང་བ་ཡིན་ཙང་དེ་ཅག་ཅག་ཡིན་གྱི་རེད་བསམ་ད་ཅིག། དུས་ཚོད་རེད་པོ་ཅིག་ཐུག་ཡ་ཆེ་ཡོག་རེད་པོ་ད་གནམ་སྟོང་ཟད་དེ་ཟ་ཆོག་ཆོག་ཅེས། ང་དུས་རྒྱུན་རྟག་པར་ཡོང་གི་ཡོག་རེད་དེ་ཁ་སང་མ་ཡོང་ཡིན་ཙང་རྒྱལ་པོས་ང་ཅག་ཅག་འདྲ་པོ་ཅིག་བྱས་ཡིན་གྱི་རེད་བསམ་ནས་ད་ང་ལ་ཤ་དེ་གྲས་ཅིག་ང་ཤ་དགའ་གི་མེད་པ་བསམ་ནས་ཨ་ནི་ཁྲོས་ནས་དྲང་སྲོང། དྲང་སྲོང་ཁོང་ཁྲོས་ནས། རྒྱལ་པོ་ཁྱོད་ལོ་ཉི་ཤུའི་བར་མི་ཤ་ཟ་བར་བྱོས་ཤིག་ཅེས་དམོད་བོར། ད་དྲང་སྲོང་གི་དམོད་དེ་དམོད་ཞིབ་པོ་ཅིག་ད་བརྩི་གི་ཡོད་རེད་པ་ད་དམོད་ངན་པ་འོ་དེ་རེད། དེ་ཡིན་དུས་གང་ན། ཨང། ད་འདི་ནི། རྒྱལ་པོ་ཁྱོད་ལོ་ཉི་ཤུའི་བར་མི་ཤ་ཟ་བར་གྱུར་ཅིག་ཅེས་དམོད་བོར་རོ། ནམ་ཞིག་ད་དེ་དམོད་བོར་ཚར་བ་དྲང་སྲོང་གིས་དམོད་བོར་ནས། ད་ལོ་ག་ཆེན་ཕྱིན་པའི་སྐབས་ལ་ནམ་ཞིག་རྒྱལ་པོའི་མ་བྱན་དེས་ཤ་གཞན་མ་རག་ན། རྒྱལ་པོ་དེ་ཤ་དགའ་བོ་ཞིག་རང་ཡིན་གྱི་རེད་པ་ད། ཨ་ནི་གང་ལྟར་ཅིག་ལ་ཤ་མ་རག་བ་བྱས་རྒྱལ་པོའི་མ་བྱན་དེ་གས་ཤ་མ་རག་པའི་སྐབས་ཅིག་ལ་མི་ཡི་ཕྲུ་གུའི་རོ་ཞིག་རྙེད་པ། ལྟ་བ་རོ་ཅིག། སྤུ་གུ་ཆུང་ཆུང་གི་རོ་ཞིག་རྙེད་ནས་ཨ་དེ་གཏུབ་ནས་ཁ་ཁ། རྒྱལ་པོས་ཧ་མ་གོ་བ་བྱས་རྒྱལ་པོའི་ཞལ་ལག་ནང་ལ་དྲངས་པ་རེད་ད། དེ་འདྲའི་ཞིག་ད་རྐྱེན་འདྲ་པོ་བྱུང་བ་རེད། དེ་རྗེས་གང་ན་མི་ཡི་ཕྲུ་གུ་རོ་ཞིག་རྙེད་པ་དེའི་ཞལ་ལག་བཟོས་ནས་རྒྱལ་པོར་ཕུལ་བར་རྒྱལ་པོས་སྔར་དང་མི་འདྲ་བའི་བྲོ་བ་ཆེ་བ་ཞིམ་པོ་ཞིག་བྱུང་བ་གང་ཡིན་ནམ་ཞེས་བརྗོད་པར་སོ་ད་མི་ཤ་རེད་པ་ད། ད་ཤ་དུས་རྒྱུན་ལས་བི་གི་བྲོ་བ་ཆེན་པོ་རོ་གཅིག་ཡོང་གི་ཡོད་རེད་ད། ཨ་ནི་མ་བྱན་ལ་སྐད་བཏང་ནས་ཁྱེད་རང་པའི་དུས་རྒྱུན་མི་འདྲ་བའི་ཤ་བྲོ་བ་ཆེན་པོ་ཞིག་བུད་ཀྱི་འདུག་བ་དེ་ག་རེ་རེད། ཅེས་པ་རེད། ཨ་ནི་མ་བྱན་ནས་གུས་པར་ཉེས་པ་མ་བཏང་ན་ཞུས་ཆོག། ང་ལ་ཉེས་པ་མ་བཏང་ན་ངས་དྲང་པོ་ཞུས་ཆོག་ཟེར་ག་ན་རྒྱལ་པོས་ཁས་བླངས་པར་ཉེས་པ་མི་གཏང་ཡ་དྲང་པོ་སྨྲས་པ་ན་རྒྱལ་པོས་ད་ནས་བཟུང་ཕྲུ་གུའི་ཤ་ཡི་ཁ་ཟས་བཟོས་ཤིག་གསུངས་པ། ད་རྒྱལ་པོ་བསད་དེ་དབང་བཙན་པོ་རེད་པ་སྔ་མའི་རྒྱལ་པོ་དེ་ཚོ་དེ་ཡིན་ཚོད་ད་ང་དེ་ཞིམ་པོ་ཞེ་པོ་ཅིག་འདུག་ད་ཁྱེད་རང་གིས་སྤྲོད་ག་དུས་ཡིན་ན་ཕྲུ་གུའི་ཤ་གིས་ཨ་ནི་ཁ་ལག་བཟོ་དགོས་རེད་ཨ་འདུག་སེ་བྱས་ནས་ད་རྒྱལ་པོ་དང་མ་བྱན་གཉིས་གསང་བ་བྱས་ནས་རེད་པ་ད་ཕྲུ་གུ་དེ་འདྲའི་རྐུ་མ་བརྐུས་ནས་ད་མི་ཤ་རང་ཟ་གི་ཡོད་རེད་ད་ཡུན་རིང་པོའི་བར་དུ་ཉིན་རེ་ཕྲུ་གུ་རེ་བརྐུས་ནས་ཁ་ཟས་ཆེད་དུ་བསད་པ་སོགས་ཀྱི་རྒྱས་པར་བློན་པོ་རྣམས་འཚོགས་ནས་ད་ག་ལེ་ག་ལེ་བློན་པོ་ཚོས་ཧ་གོ་ནས་རྒྱལ་པོར་མ་བྱན་ནས་ཕྲུ་གུ་གསོད་ལུགས་ལན་གསུམ་གྱི་བར་དུ་ཞུས་ཀྱང་ཟེར་ད་རྒྱལ་པོ་ལ་ཡར་ཞུས་ནས་མ་བྱན་དེ་ཡག་པོ་རྒྱུན་དུ་མི་འདུག་ཕྲུ་གུ་བསད་ནས་འདུག་སེ་བྱེད་དགོས་ཞེས་པ་ག་ན་ཐེངས་གསུམ་བར་དུ་རྒྱལ་པོ་ལ་ཞུས་པའི་ཁར་ལ་ཞུས་ཀྱང་ཅང་མི་སྨྲ་བར་བསྡད་སྐབས་བློན་པོ་ཚོས་རྒྱལ་པོ་ཅང་མི་སྨྲ་བར་བཞུགས་ན་མི་ལེགས། མ་བྱན་ལ་ཉེས་པ་གཅོད་དགོས་ཚུལ་བརྗོད་པར། སེར་པོ་དུ་བ། དེ་ངས་བཀའ་བཏང་པ་ཡིན། དེ་མ་བྱན་ལ་ཁག་ཡོད་མ་རེད་ངས་བཀའ་བཏང་པ་ཡིན། འོ་དེར་ད། བརྗོད་པར་བློན་པོ་རྣམས་ཁྲོས་ནས་སོང་ཟེར། སྐབས་ཤིག་བློན་པོ་འབངས་ཚང་མས་རྒྱལ་པོ་གསོད་རྒྱུ་བྱས། ད་བློན་པོ་དང་འབངས་མི་གང་ག་ལོག་གིས་རྒྱལ་པོ་ལ་ཡར་གྱེན་གྱེན་ལངས་བྱས་ནས། རེད་པ་ད་ངོ་རྒོལ་དྲག་པོ་ཅིག་རེད་པ་ད་ཨ་ནི་རྒྱལ་པོས་དཔེ་མི་ཤ་བྱས་ནས་མི་ཡི་ཕྲུ་གུ་མང་པོ་བསད་དུ་བྱས་ན་ཡག་པོ་མི་འདུག་ཟེར་ནས་གང་ག་ལོག་གིས་དཔེ་གྱེན་ལོག་དྲག་པོ་བྱེད་རྩིས་བྱས་ནས། དེ་ནས་གསོད་རྒྱུ་བྱས། རྒྱལ་པོ་ཁྲུས་ཀྱི་རྫིང་བུའི་ནང་ཕེབས་པའི་སྐབས་ཤིག་ལ་རྫིང་བུའི་མཐའ་འཁོར་དུ་དམག་མི་མང་པོ་ཡིབས་ནས་སྡོད་དུ་བཅུག། རྒྱལ་པོ་དེར་སླེབས་པ་དང་དམག་མི་རྣམས་ནི་རྒྱལ་པོ་འཛིན་ཏེ་གསོད་པ་བརྩམས་པ་ན། རྒྱལ་པོ་དེར་སླེབས་པ་དང། བརྩམས་པ་ན་དེ་ནས་རྒྱལ་པོས་ད་ལམ་ཚེ་ཐར་གཏོང་རོགས། ཕྱིན་ཆད་མི་ཤ་ཟ་བ་སོགས་མི་བཞེས་ཅེས་བརྗོད་ཅིང་ཨ་ནི་ཉན་གྱི་མ་རེད་པ་ད་མ་ཉན་ཟེར། ཡང་རྒྱལ་པོས་འོ་ན་ཕྲན་ལ་བསམ་བློ་ཞིག་བཏང་བཅུག་རོགས་བརྗོད་པ་བཞིན་ཟེར། ཨ་ནི་དེ་འགྲིག་གི་རེད་ཟེར་བསམ་བློ་ག་རེ་བཏང་ཡང་བཏང་ཤོག་ཟེར། ཨ་ནི་རྒྱལ་པོས་སྔར་འབངས་རྣམས་ལ་ཆོས་བཞིན་བསྐྱངས་པ། དྲང་སྲོང་ལས་ཆོས་ཉན་པ་སོགས་ཀྱི་བསོད་ནམས་མང་པོ་བསགས་ཡོད་རེད་པ། དེ་ཡིན་ཙང་བསོད་ནམས་ཀྱི་སྟོབས་ལས། ང་སྲིན་པོ་རྫུ་འཕྲུལ་ཅན་དུ་འགྱུར་བར་ཤོག། ཅེས་སྨོན་ལམ་བརྒྱབ་པ་རེད། བརྒྱབ་པར། དེ་མ་ཐག་སྲིན་པོར་གྱུར་ཏེ། ད་དྲང་སྲོང་གི་དམོད་བོར་ཡོད་རེད་ལ་ཁོ་རང་གི་བསོད་ནམས་མང་པོ་བསགས་ནས་དེ་དེ་དང། དེ་ནས་ད་ལས་དང་རྐྱེན་འདྲ་པོ་འཕྲད་ནས་རེད་པ་ད། ཨ་ནི་དེ་མ་ཐག་ཏུ་སྲིན་པོར་གྱུར་ཏེ་རྒྱལ་པོ་དེ་སྲིན་པོ་ཆགས། ཨ་ནི་སྲིན་པོ་རྫུ་འཕྲུལ་ཡོད་མཁན་ཆགས་ནམ་མཁའ་ལ་འཕུར་སོང་བ་རེད། ནམ་མཁའ་ལ་འཕུར་ནས་ཁྱེད་རྣམས་ཀྱི་བུ་དང་ཆུང་མ་དང་བློན་པོ་ཚོ་ལ་ལབ་གི་ཡོད་རེད། བློན་པོ་ཁྱེད་རང་ཚོ་གི་བུ་དང་ཆུང་མ་དེ་ཚོ་དཔེ་དགའ་བའི་ཆུང་མ་ཡིད་དུ་འོང་བ་རྣམས་ངས་ཟ་བར་བྱའོ་བརྗོད་དེ་རི་ཞིག་གི། ནམ་མཁའ་ལ་ཡར་ལྡིང་རེད་པ་སོང་ནས་གནས་ཆགས་ཏེ། དེ་འདྲ་བ་ཅིག་གི་དཔེ་བྲག་མཐོན་པོ་ཡོད་ས་འདྲ་བ་ཅིག་ལ། མི་མེད་ལུང་སྟོང་དེ་འདྲ་ཅིག་ལ་ཡར་གནས་ཆགས་ཏེ་འཁོར་ཡང་སྲིན་པོ་མང་པོ་བྱུང། ཉིན་ཞིག་འཁོར་ཚོས་ཁྱེད་ང་ཚོའི་རྒྱལ་པོ་ཡིན་པས་དུས་སྟོན་ཞིག་གནང་རོགས་སྨྲས་པ་བཞིན་ས། ཨ་ནི། ཨ་ནི་དུས་སྟོན་བྱས་ཡག་གི་གྲ་སྒྲིག་གི་ཚུལ་ལ་ཨ་ནི་རྒྱལ་པོའི་བུ། ད་རྐུ་མ་བརྐུས་ནས་རྒྱལ་པོའི་རེ་བ་ད་ལུང་ཚན་ལུང་ཚན་གྱི་རྒྱལ་པོ་ཡོག་རེ་བ་ད་ཨོ་དེ་འདྲས་གི་དེ་ན་བུ། བུ་དེ་རེ་བས་རྐུ་མ་བརྐུས་ནས་རྒྱལ་པོའི་བུ་བཞི་བརྒྱ་དགུ་བཅུ་གོ་དགུ། གསོད་སར་འཛིན་ཏེ་བཞག་བཙོན་ཁང་ནང་ལ་བཅུག། རྒྱལ་བུ་ཚོས་ས། རྒྱལ་སྲས་ཟླ་བ་སུས་ཆེད་འཛིན་ཐུབ་ན། ད་རྒྱལ་བུ་རེད་བ་རྒྱལ་པོའི་བུ་བཙོན་ཁང་ལ་བཅུག་བཞག་ཡག་འདྲ་པོ་དང་སྲིན་པོ་རོགས་པ་དེ་ཚོ་གང་ག་ལོག་གི་ད་རྒྱལ་སྲས་ཟླ་བ་དེ་འཛིན་ཐུབ་པ་ཡིན་ན་ཞེ་དྲག་ཡག་པོ་ཡོག་རེད། རྒྱལ་སྲས་ཟླ་བ་གསོད་ཆེད་འཛིན་ཐུབ་ན་ཡག་ཚུལ་སྲིན་པོར་བརྗོད་པ་བཞིན་སྲིན་པོ་ནམ་མཁར་འཕུར་ནས་ས། རྒྱལ་སྲས་ཟླ་བའི་ཕོ་བྲང་ཉེ་འགྲམ་སུ་རྒྱལ་སྲས་ཟླ་བ་ཟེར་ཡ་དེ་ཨ་ནི་ཕ་གིའི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་སྐྱེ་སྔ་མ་སྔ་མ་ཅིག་རེད་བ་ད། བྱང་ཆུབ་སེམས་དཔའ་ཨོ་དེ་འདྲ་ཅིག་རེད། རྒྱལ་སྲས་ཟླ་བའི་ཕོ་བྲང་ཉེ་འགྲམ་སུ་སོང་བ་ན། རྒྱལ་སྲས་ཟླ་བའི་ཕོ་བྲང་ནང་དྲང་སྲོང་ལས་ཆོས་ཉན་ནས་བཞུགས་སྐབས། ལན་གཅིག། རྒྱལ་པོ་སྐྱེད་མོས་ཚལ་དུ་ཕེབས་པ་ན། རྒྱལ་པོ་སྐྱེད་མོས་ཚལ་དུ་ཕེབས་པ་ན་བྲམ་ཟེ་ལེགས་པར་སྨྲ་བ་ཞིག་འོངས་ཏེ། དེ་ལ་རྒྱལ་པོས་ཆོས་ཉན་པའི་ཚེ། གློ་བུར་དུ་ཅ་ཅོ་ཆེན་པོ་བྱུང་བ་ཅི་ཡིན་ལྟར་བཅུག་པས། སུ་དཱ་སའི་བུ་འོང་བ་ཤེས་ནས། ཆབ་སྒོ་བ་རྣམས་ཀྱིས་སུ་དཱ་སའི་བུ། སུ་དཱ་སའི་བུ་ཟེར་ན་རྐང་ཁྲ་གཅིག་པ་རེད། སུ་དཱ་སའི་བུ་རྐང་ཁྲ་མི་ཟན་དེ་འདིར་འཇིགས་བཞིན་དུ་ཆས་ཏེ། ད་ཁོ་སླེབས་ཡོང་རེད་ཕ་གི་རྒྱལ་སྲས་ཟླ་བ་འཛིན་ཡག་གི་ཆེད་དུ། རྒྱལ་པོའི་ཕོ་བྲང་སྒོ་འགྲམ་ལ། འོ་ད་ཆས་ཏེ་ཨ་ནི་གང་ག་བྲོས་འགྲོ་གི་ཡོད་རེད་ད། སྐད་གྲགས་ཆེན་པོ་རེད་བ་ད། རྟ་དང་གླང་པོ་ཆེ་དང་ཤིང་རྟ་དང་དམག་གི་དམག་དཔུང། དམག་གི་དམག་མི་མང་པོའི་དཔུང་ཡང་བྱེར་བར་གྱུར་ཞིང་མཆིས་ན། དེ་ལས་ཅི་ལེགས་པར་མཛད་ཅིང་བཀའ་བགྲོས་མཛད་པའི་དུས་ལ་བབས་སོ་ཞུས་པ་ན། ད་ཕ་གིའི་རྒྱལ་པོ་རྐང་ཁྲ་ཟེར་བའི་སྲིན་པོ་མངོན་སུམ་དུ་རེད་དེ་ཡ་དེ་ད་སླེབས་ཡོང་གི་འདུག་དམག་མི་ཕ་གིའི་རེད་བ་ད་གང་ག་ལ་བྲོས་པའི་བྲོས་ཡོང་ནས་ཕར་བྲོས་ཚུར་བྲོས་བྱས་བསྡད་ཀྱི་འདུག་ད་གང་དྲག་ཅི་དྲག་ག་རེ་བྱེད་དགོས་ཀྱི་ཡོད་ན་ཟེར་ནས་ད་རྒྱལ་སྲས་ཟླ་བ་ལ་ཡར་ཞུ་ག་སླེབས་ཡོང་རེད་རྒྱལ་སྲས་ཟླ་བ་ལ་ཕ་གི་བཀའ་འདྲི་ཞུ་ག་སླེབས་པའི་སྒང་ན། བཀའ་བགྲོས་མཛད་པའི་དུས་ལ་བབས་སོ་ཞུས་པ་ན་དེ་དགྱེས་བཞིན་དུ་ས་རྒྱལ་སྲས་ཟླ་བ་ཞེ་དྲག་གི་ཕ་གི་ཐུགས་དགྱེས་པོ་ཆགས་ནས། བཙུན་མོ་སོགས་ཀྱིས་བཀག་ཀྱང་མ་གསན་པར། ཅ་ཅོ་ཆེན་པོ་གང་ན་ཡོད་པ་དེར་བྱོན་ནས་བྱོན་པས་ཁོ་ཁྲོས་ཏེ་རལ་གྲི་དང་ཕུབ་འཕྱར་ཞིང་རྒྱལ་པོའི་དཔུང་གི་རྗེས་སུ་བསྙེགས་པ་གཟིགས་ནས་ས་འཇིགས་པ་དང་ཐེ་ཚོམ་མེད་པར་བུ་ཟླ་བ་ང་ཡིན་ཏེ་ང་འདིར་ཡོད་པས་ཚུར་ཤོག་ཅིག་གསུངས་པ་ན། ཁོ་ཡང་ཚུར་ལོག་སྟེ། ང་ལ་ཡང་ཁྱོད་ཉིད་དགོས་སོ་ཟེར་ནས་རྒྱུགས་ཏེ་འོངས་ནས་རྒྱལ་སྲས་ཟླ་བ་ཕྲག་པ་ལ་བསྐྱོན་ཏེ་བྲོས་ནས་ས་ལམ་སང་ད་རྒྱལ་སྲས་ཟླ་བ་དེ་ཟིན་ནས། ཕྲག་པ་ལ་བྱོན་པས་བོད་ཆེན་པར་དག། བོད་འགྲོ་བར་བོད་བོད་དག་བྱ་གུར་མར་དུ་བག་ལོག་ཆེན་པར་དག། དེ་ནས་ཟླ་བ་ཕྲག་རྒྱལ་སྲས་ཟླ་བ་ཕྲག་པ་ལ་བྱོན་ཏེ་བྲོས་ནས་ཁོ་རང་གི་གནས་མི་ཡི་ཀེང་རུས་མང་པོས་གང་བ་ས་གཞི་དམར་བ་ལྕེ་སྤྱང་ལ་སོགས་པའི་གཅན་གཟན་གདུག་པ་ཅན་དག་བྱ་རྒོད་དང་ཁྭ་ཏ་ལ་སོགས་པའི་སྒྲ་མི་སྙན་པ་དག་རོ་བསྲེགས་པའི་དུད་པས་མདོག་ནག་པོར་གྱུར་པ་སོགས་འཇིགས་སུ་རུང་བ་དེའི་ནང་དུ་རྒྱལ་སྲས་ཟླ་བ་བཞག་སྟེ་ཟེར། དེ་བཞག། དེ། བྱད་གཟུགས་བཟང་པོ་ལ་ཆགས་ནས་རྒྱལ་སྲས་ཟླ་བ་དེ་ཧ་ཅང་གི་བི་ཀའི། སྐྱེ་བ་སྔ་མ་ལ་བཟོད་པ་བསྒོམས་པའི་འབྲས་བུའི་གཉིས་རེ་བ་བཟོད་པས་མཛེས་ཤིང་སའི་བྱེ་བྲག་གི་བི་ཀའི་མཛེས་པོ། རེད་པ་ད་རྒྱལ་སྲས་ཟླ་བ་དེ་ཡོད་རེད་དེ་ཡིན་ཙང་ཁོའི་བི་ཀའི། དེ་ལ་ཆགས་ནས་ཏོག་ཙམ་གཅིག་པའི་གཟུགས་ལ་ཆགས་ནས། མིག་བགྲད་དེ་ལྟ་ཞིང་ཟེར་རྒྱལ་སྲས་ཟླ་བ་ལ། ངལ་གསོ་བར་བྱེད་དོ་ཟེར། དེའི་ཚེ་རྒྱལ་སྲས་ཟླ་བས་སྐྱེད་མོས་ཚལ་དུ་བྲམ་ཟེ་ལེགས་པར་སྨྲ་བ་དེ་ལ་ཆོས་ཀྱི་ཡོན་འབུལ་རྒྱུ་མ་བྱུང་ངོ་སྙམ་དུ་དགོངས་ནས་སྤྱན་ཆབ་ཤོར་བ། རྒྱལ་སྲས་ཟླ་བས་པའི་བྲམ་ཟེའི་མདུན་ནས་ཆོས་ཞུ་གི་ཞུ་གི་ལ་ནི་ཟིང་ཆ་དེ་ལངས་པ་རེད་པ། དེ་ཡིན་དུས་ད་བྲམ་ཟེ་ཟླ་བ་ལ་བྲམ་ཟེའི་བི་གི་ཆོས་གསུང་ཡ་དེ་གའི་བ། ག་རེ་ད། དེ་ནི། ཡོན། ཡོན་ཕུལ་རྒྱུ་ལས་དེ་ཡོད་བསམས་ནས་ད་འགྲིགས་མ་སོང་དགོངས་ནས་སྤྱན་ཆབ་ཤོར་དེ་ཡོད་རེད། རྒྱལ་སྲས་ཟླ་བ་སྤྱན་ཆབ་བསིལ་བའི་སྒང་ལ། དེ་ནི་དེ་ནི་སུ་དཱ་སའི་བུའི་བསམ་པ་བསམ་པའི་སྐབས་ལ་ཁོ་རང་ལ་ཞེད་ནས་ཨ་ནི་ངུས་པ་རེད་བསམ་གི་ཡོད་རེད་སྙམ་པ་དང་སུ་དཱ་སའི་བུས་ཁྱོད་ཅུང་ཞིག་སྡོད་ཅིག་ཁྱོད་རྒྱལ་བུ་ཟླ་བ་ཞེས་བློ་བརྟན་པའི་ཚད་དུ་གྲགས་པ་ལ་ངས་བཟུང་བའི་ཚེ་ན་མཆི་མ་འཆོར་བ་ཡ་རེ་མཚན་ཉམ་ཉེས་བྱུང་ན་བློ་བརྟན་པོ་དོན་མེད་དུ་འགྱུར། མྱ་ངན་བྱུང་ན་ཐོས་པས་མི་ཕན། བསྡིགས་ན་གཡོ་བར་མི་འགྱུར་བ་གང་ཡང་མེད་ཟེར་བ་དེ་བདེན་པར་སྣང། དེ་བས་ན་ཁྱོད་དྲང་པོར་སྨོས་ཤིག། ངས་བསད་དོགས་ནས། ངས་བསད་དོགས་པའམ། གཉེན་བཤེས་དང་བཙུན་མོ་དང་བུ་དང་ཕ་མ་དང་བྲལ་དོགས་ནས་ཁྱོད་མཆི་མ་ཕྱུང་ངམ། གང་ཡིན་དྲང་པོར་སྨོས་ཤིག་ཟེར་བ་ལ། ཟེར་བ། ཨ་ནི་རྒྱལ་སྲས་དེས་དེའི་ལན་དུ་ངས་བྲམ་ཟེ་ཞིག་ལ་ཆོས་ཞུས་པར་ཡོན་འབུལ་རྒྱུ་མ་བྱུང་བས་ང་ཐོང་དང་ཡོན་ཕུལ་ནས་སླར་ངེས་པར་སླེབས་འོང་ཞེས་གསུངས་པ། དེས། སྤྱན་ཆབ་ཤོར་ཡ་དེ་རེད་མ་གཏོགས་རྒྱལ་སྲིད་དང་ཁ་བྲལ་སོང་བཙུན་མོ་དང་ཁ་བྲལ་སོང་བུ་བུ་མོ་དང་ཁ་བྲལ་སོང་ཨོ་ད་ཡབ་ཡུམ་དང་ཁ་བྲལ་ནས་ངུས་པ་དེ་འདྲ་ཞིག་མ་རེད་པ། ཞེས་གསུངས་པ་ན་ཁྱོད་ཀྱིས་ཇི་ཙམ་སྨྲས་ཀྱང་མི་བདེན་ཏེ་དེ་བདེན་པ་མ་རེད། རེད་པ་ད། མི་བདེན་ཏེ་འཆི་བདག་གི་ཁ་ནས་ལན་གཅིག་ཐར་བས་སླར་བསམ་བཞིན་དུ་འཆི་བདག་གི་དྲུང་དུ་སུ་ཞིག་འོང་ཞེས་སོགས་ཟེར་བ་ལ་ངས་ཚིག་གིས་སླར་འོང་ངོ་ཞེས་ཁས་མ་བླངས་སམ་གསུངས་པ་རེད། ངས་ཡོང་གི་ཡིན་ཟེར་ལབ་དགོས་མི་འདུག་པས་ཁ་གིས། དེ་ནས། ང་ནི་བུ་ཟླ་བ་ཞེས་བྱ་བ་ཡིན་ཏེ་བདེན་པ་སྲོག་དང་འདྲ་བར་མི་འདོར་རོ་ཞེས་གསུངས་པ་ན་ཁོ་ཡིད་མ་ཆེས་བཞིན་དུ་ཉམས་སད་པའི་ཕྱིར་འོ་ན་སོང་ཞིག་ད་ང་ཕར་ཕྱིན་ནས་རོ་ད་ཡོན་དེ་ཕུལ་ནས་ཚུར་ལོག་ཡོང་དགོས་གསུངས་པ་རེད། དེ་ཚེ་ཁྱེད་རང་ཚིག་དེ་འདྲ་ག་པར་བདེན་གྱི་རེད་རོ་ད། ཟེར་སྒང་ལ། ཨ་ནི་ངའི་ཁ་ནས་ལབ་དགོས་མི་འདུག་པས་ང་བདེན་པ་སྲོག་དང་བསྡོས་ནས་སྲུང་མཁན་ཅིག་ཡིན་གསུངས་པ། ཨ་ནི་ཁོས་ཡིད་མ་ཆེས་བཞིན་དུ་ད། ཚོད་ལྟ་བྱས་ནས་ཕར་བཏང་ག་རེད་རོགས་ད། གལ་སྲིད་མ་ཡོང་ན་ཡང་བསྐྱར་ཟིན་ཆོག་གི་རེད་བསམ་པ་ར་བ་འོང་འདི་རེད། ཨ་ནི་སོང་ཞིག་ཁྱོད་བདེན་པ་ཁས་འཆེ་བར་བལྟའོ། སོང་ལ་བྲམ་ཟེ་དེ་ལ་ཅི་འདོད་པ་བྱོས་ལ་སླར་མྱུར་དུ་ཤོག་ཅིག། ང་ཡང་ཁྱོད་བསྲེག་པའི་མེ་སྟ་གོན་བྱེད་ཅིང་སྡོད་དོ་ཞེས་ཟེར་རོ། དེ་ནས་རང་གི་ཁྱིམ་དུ་བྱོན་ཏེ། ད་རྒྱལ་སྲས་ཟླ་བ་དེ་རྒྱལ་པོའི་ཕོ་བྲང་ལ་ཕར་ཕེབས། བྲམ་ཟེ་དེ་ལ་ཚིགས་བཅད་བཞི། ད་ཆོས་གསུངས་ཆོས་མང་པོ་གའི་མ་རེད་པ་ད་ཆོས་ཤོ་ལོ་ཀ་གཅིག་གསུངས་ཡོད། ཆོས་ཤོ་ལོ་ཀ་གཅིག་གི་དེ་ནི་དོན་དུ་དེ་ནི་གསེར་སྲང་བཞི། གསེར་སྲང་བཞི་སྟོང་བྱིན། དེ་ནས་ཡབ་ཀྱིས་ཐབས་སྣ་ཚོགས་ཀྱིས་བཀག་ཀྱང་མ་གསན་པར། ད་ཡབ་དང་ཡུམ་བློན་པོ་དང་ཚང་མ་ལོག་གིས་ད་ཧ་གོ་མཁན་སྒང་ག་ལོག་གིས་ད་ཕར་ཕེབས་རྒྱུ་ཡོད་མ་རེད། ར་བ་ད་སྲིན་པོ་ཡོད་ས་དེ་ཕར་འགྲོ་ན་རྒྱུན་ནས་ཡོང་གི་མ་རེད་བྱས་པའི་སྒང་ལ་ཨ་ནི་རྒྱུན་ནས་མ་གསན་པ་བྱས་ནས་སུ་དཱ་སའི་བུའི་སར་ཕེབས་པ་ན་ཟེར་ད་ཚུར་སྲིན་པོ་ཡོད་ས་དེར་ཕེབས་ཡོང་ར་ག་རེད་ཟེར་ན་ཁས་ལེན་གནང་བཞག་ཡོད་ར་བ་ད་ཁས་ལེན་བྱས་ས་དུས་སྒང་ལ་ཨོ་དེ་རེད། དམ་པ་རྣམས་ཀྱིས་ཁས་འཆེ་མི་བྱེད་ལ་ཟེར་ཨོ་དེ་རེད་གལ་ཏེ་དཀའ་བས་ཁས་ནི་བླངས་གྱུར་ན།

སུ་དཱ་སའི་བུའི་སར་ཕེབས་པ་ན་ཁོས་རྒྱང་རིང་པོ་ནས་མཐོང་སྟེ་ཟེར་ད་ཚུར་སླེབས་ཡོང་གི་ཡོད་པ་མཐོང་བ་ར་བ་མཐོང་བ་ཡིན་ཙང་ཁོ་ཡ་མཚན་པ་རེད་ཁྱད་མཚར་བསམ་ད་ཚུར་ར་བ་ད་ཚུར་སླེབས་ཡ་དེ་ག་རེ་ཅིག་ཡིན་པ་ཡིན་ན་ཁ་ནས་ཅིག་ཐར་ཚར་བའི་སྒང་ལ་ཡང་བསྐྱར་ཚུར་སླེབས་ཡོང་ཡ་དེ་ཁོས་རྒྱང་རིང་པོ་ནས་མཐོང་སྟེ་ཡ་མཚན་པར་གྱུར་དེ་ནས་ད་ཟོ་ཞིག་གསུངས་པ་རེད་ད་འཁྲིས་སླེབས་པའི་སྒང་ལ་བ་ད་འགྲིག་སོང་ད་ཡོན་ནི་ཕུལ་ཚར་བ་ཡིན་ད་ང་བི་གའི་བསམ་བཞིན་ད་གས་བི་ཆག་ཡ་འདྲ་བ་གའི་མེད། བློས་བཏང་ཚར་ཡིན་ད་ཟ་ཤོག་གསུངས། ཟ་ཤོག་བྱས་པའི་སྒང་ལ། ར་བ་ད། འོང་ད་དེ་ནི་ད་ཟོ་ཞིག་གསུངས་པ་ན་ཟ་བའི་དུས་ང་རང་གིས་ཤེས་ཟེར་ད་སྲིན་པོ་གིས་ག་དུས་ཟ་མ་ཟ་ང་རང་ཤེས་ཀྱི་རེད་དེ་ཁྱེད་རང་ལབ་དགོས་ཡ་གའི་ཡོད་མ་རེད། ད་ལྟ་མེ་ལ་དུད་པ་ཡང་མང་དུ་འདུག་ཅིང་ཡ་མེ་སྤར་འཕྲོ་ཡིན་ཙང་དུ་བ་མང་པོ་ཞེ་དྲག་འདུག། ཨ་ནི་མེ་ཤ་བསྲེག་དགོས་ར་བ་བསྲེགས་སྒང་ལ་དུད་དྲི་ཁ་གི་རེད་བྱས་པ་རེད། དུད་པ་མང། དུད་པ་ཅན་གྱི་མེ་ལ་ཤ་བསྲེགས་ན་ཤ་ཡང་དུད་འགྲུ། དུད་དྲི་དང་བཅས་ཤིང། བཅས་ཤིང་མི་ཞིམ་པར་འགྱུར་བས་རེ་ཞིག་ཁྱོད་ཀྱིས་བྲམ་ཟེ་དེ་ལས་གལ་ཆེན་མདོག་གིས་མཉན་པ་དེ་ང་ལ་སྟོན་ཅིག་ཅེས་ཟེར། ད་ལྟ་མེ་ལ་དུ་བ་འདུག་དུ་བ་ལ་ལ་ཨ་ནི་ཤ་བསྲེགས་པ་ཡིན་ན་དུད་དྲི་ཁ་གི་རེད་ཞིམ་པོ་ཡོད་མ་རེད་བལྟས་སི་གུ། ཁྱེད་རང་གལ་ཆེན་མདོག་བྱས་ནས་ཕར་ཕྱིན་ནས།